གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་པ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་བཅུ་དགུ་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད།

དེ་བཞིན་སྙིང་རྗེ་གོང་འཕེལ་གཏོང་ཐབས་སུ་སྐུ་ངལ་འཛེམས་མེད་ཀྱིས་ཐུགས་བརྩོན་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པར་ཆེ་བསྟོད་དང་གུས་བརྩི་ཞུ་ཕྱིར་ཨ་མི་རི་ཀའི་མངའ་སྡེ་མེ་ནི་སོ་ཏའི་ནང་གི་གྲོང་ཁྱེར་ཆེ་ཤོས་མི་ནི་ཨེ་པོ་ལིས་ཀྱི་གྲོང་ཁྱེར་སྤྱི་ཁྱབ་ཇེ་ཀོབ་ཧྥ་རཱི་ལགས་ཀྱིས་སྤྱི་ཟླ་དགུ་པའི་ཚེས་བཅུ་དྲུག་དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཉིན་མོར་སྲུང་བརྩི་ཞུས་པའི་གཞུང་འབྲེལ་སྒོ་ནས་གསལ་བསྒྲགས་སྤེལ་གནང་ཡོད་པ་སོགས། ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་བསང་ཆུ་རྫོང་གི་ཆུ་ལོག་འདམ་རུད་ཁྲོད་མི་གྲངས་བདུན་རྐྱེན་ལམ་དུ་ཕྱིན་པའི་ཡིད་སྐྱོའི་གནས་ཚུལ་ཐོན་པ་དེའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་བསྣམས་ཕེབས་པའི་བཅའ་སྒྲིག་བསྐྱར་བཅོས་དང་འབྲེལ་བའི་སྙན་ཐོར་ད་རེས་གྲོས་ཚོགས་ནང་མང་མོས་ཀྱི་རྒྱབ་སྐྱོར་ཐོབ་སྲིད་པ། སྤྱི་འཐུས་དང་མང་ཚོགས་གཉིས་ཀས་ཚོད་དཔག་གནང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་ལ་ཞི་བདེ་དང་བྱམས་བརྩེ་དེ་བཞིན་སྙིང་རྗེ་གོང་འཕེལ་གཏོང་ཐབས་སུ་སྐུ་ངལ་འཛེམས་མེད་སྒོ་ནས་ཐུགས་བརྩོན་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པར་ཆེ་བསྟོད་དང་གུས་བརྩི་ཞུ་ཕྱིར་ཨ་མི་རི་ཀའི་མངའ་སྡེ་མེ་ནི་སོ་ཏའི་ནང་གི་གྲོང་ཁྱེར་ཆེ་ཤོས་མི་ནི་ཨེ་པོ་ལིས་ཀྱི་གྲོང་ཁྱེར་སྤྱི་ཁྱབ་ཇེ་ཀོབ་ཧྥ་རའི་ལགས་ཀྱིས་སྤྱི་ཟླ་དགུ་པའི་ཚེས་བཅུ་དྲུག་དེ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཉིན་མོར་སྲུང་བརྩི་ཞུས་པའི་གཞུང་འབྲེལ་སྒོ་ནས་གསལ་བསྒྲགས་སྤེལ་གནང་འདུག་གོང་ཞུས་གྲོང་ཁྱེར་སྤྱི་ཁྱབ Jacob Frey ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་དང་གུས་བརྩི་ཞུ་རྒྱུའི་དོན་དུ་གཞུང་འབྲེལ་གསལ་བསྒྲགས་དེ་གནང་དོན་གཙོ་བོ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གྲོང་ཁྱེར་དེའི་ནང་ཆིབས་བསྒྱུར་མཛད་འཕྲིན་ཐེངས་མ་གསུམ་བསྐྱངས་གནང་མཛད་སྟབས། ྋགོང་ས་མཆོག་དང་གྲོང་ཁྱེར་འདི་གཉིས་བར་འབྲེལ་ལམ་གཏིང་ཟབ་ཡོད་པར་ངོས་འཛིན་ཞུས་པ་མ་ཟད་མགོན་པོ་གང་ཉིད་ནས་འགྲོ་བ་མིའི་རིགས་ཀྱི་རིན་ཐང་གོང་འཕེལ་གཏོང་གནང་ཐབས་དང་ཆོས་ལུགས་འདྲ་མིན་ཕན་ཚུན་ཞི་མཐུན་མཉམ་གནས་ཡོང་བ་དེ་བཞིན་བོད་མི་མང་གི་བདེ་དོན་ཆེད་སྐུ་ངལ་བསྐྱོན་བཞིན་པ་ཁག་གསལ་ཁ་སྟོན་ཕྱིར་ཡང་ཡིན་འདུག། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཁྱོན་ཡོངས་ནང་གི་མི་རིགས་འདྲ་མིན་ཡོངས་ལ་འཚེ་མེད་ཞི་བ་དང་བཟོད་བསྲན་དེ་བཞིན་བཟོད་བཞེས་དགོངས་ཡངས་སོགས་ཀྱི་ཐོག་མ་བཞེས་བཀའ་སློབ་ཟབ་མོ་སྩལ་བཞིན་པར་བརྟེན་ནས་མགོན་པོ་གང་ཉིད་ལ་གུས་བརྩི་ཆེན་པོ་ཞུ་བཞིན་ཡོད་སྟབས་མེ་ནི་ཨེ་ཕི་ལིས་གྲོང་ཁྱེར་གྱིས་གོང་ས་མཆོག་ནི་དོན་དམ་པའི་འཛམ་གླིང་ཞི་བདེའི་དེད་དཔོན་དང་བྱམས་དང་སྙིང་རྗེའི་མཚོན་རྟགས་ཤིག་ཏུ་ངོས་འཛིན་ཞུས་འདུག་ད་དུང་གཞུང་འབྲེལ་གསལ་བསྒྲགས་དེའི་ནང་གྲོང་ཁྱེར་དེས་ཀྱང་བྱམས་བརྩེའི་རྒྱུན་སྲོལ་ཐོག་རྒྱུན་རིང་ནས་ནན་བརྗོད་གནང་བཞིན་པ་དང་གྲོང་ཁྱེར་དེའི་ནང་གནས་བཞུགས་མི་མང་རྣམས་ཀྱི་ཉིན་རེའི་འཚོ་བའི་ནང་མཛའ་བརྩེ་ལྡན་པའི་ཁོར་ཡུག་བསྐྲུན་ཐབས་གནང་བཞིན་པ་སོགས་ཀྱང་བཀོད་གནང་འདུག་གྲོང་ཁྱེར་དེས་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་དྲུག་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བཅས་ཀྱང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞི་བདེ་དང་བྱམས་བརྩེའི་ཉིན་མོར་སྲུང་བརྩི་ཞུ་རྒྱུའི་གསལ་བསྒྲགས་གནང་སྟེ་མགོན་པོ་གང་ཉིད་ནས་མི་སྒེར་པ་དང་སྤྱི་ཚོགས་ཁྲོད་བྱམས་སྙིང་རྗེ་དར་འཕེལ་མཛད་རྒྱུའི་དགོངས་གཞི་ཁག་གོང་འཕེལ་གཏོང་ཐབས་གནང་འདུག་ཡང་ད་རེས་གྲོང་ཁྱེར Minneapolis ནང་གི་མི་མང་རྣམས་མཉམ་འཛོམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཉིན་མོ་སྲུང་བརྩི་ཞུས་པ་འདི་ནི་མགོན་པོ་གང་ཉིད་ལ་ཆེ་བསྟོད་དང། གུས་བརྩི་ཞུ་རྒྱུ་ཙམ་མ་ཡིན་པར་མི་མང་ཁྲོད་བྱམས་དང་སྙིང་རྗེའི་སྟོབས་ཤུགས་ལ་བརྟེན་ནས་སྤྱི་ཚོགས་འཆམ་མཐུན་དང་འཛམ་གླིང་ལ་རེ་བ་དང་ཆིག་སྒྲིལ་གྱི་བརྡ་ལན་སྤྲོད་ཀྱི་ཡོད་སྐོར་མེ་ནི་ཨེ་ཕི་ལིས་གྲོང་ཁྱེར་གྱི་སྤྱི་ཁྱབ་ཇེ་ཀོབ་ཕ་རེ་ལགས་ཀྱིས་ཡོངས་ཁྱབ་གསལ་བསྒྲགས་སྤེལ་བ་འདིའི་ནང་བཀོད་གནང་འདུག། ཡང་ཨ་རིའི་མངའ་སྡེ་མེ་ནི་སོ་ཏའི་ནང་གནས་བཞུགས་བྱང་ཨ་རིའི་བོད་མི་མང་གི་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་དང་ས་གནས་བོད་མི་རྣམས་ཀྱིས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ་ཨེ་མི་ཀོལ་བུ་ཆར་ལགས་དང་ལྕམ་ཀྲི་ནཱ་སི་མིད་ལགས་གྲོས་ཚོགས་འོག་མའི་འཐུས་མི་ཌིན་ཕི་ལིབ་སི་ལགས་དང་ལྕམ་ཨི་ལྷན་ཨོ་མར་ལགས་བཅས་ཀྱི་ཡིག་ཚང་ལ་བཅར་ནས་བོད་དོན་ཞུ་གཏུག་གནང་ཡོད་པའི་གནས་ཚུལ་འདུག། ཡང་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་འཚོགས་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་ནང་སླེབས་པ་དང་བསྟུན་ནས་རྒྱ་གཞུང་གིས་བོད་ནང་བཙུགས་པའི་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭ་ཁག་སྒོ་བརྒྱབ་དགོས་པའི་དགོས་འདུན་བཏོན་ནས་རེས་གཟའ་ལྷག་པའི་ཉིན་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གཏན་འཁེལ་འདུག། དེ་ཡང་ཨ་རི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་གནང་བའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་ཁུངས་ཨ་མ་ནས་ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་བོད་མི་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ལ་སླེབས་ཡོད་པས་ན་ཕྱི་ཚེས་ཉི་ཤུ་སྟེ་གཟའ་ལྷག་པའི་ཉིན་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཡིན་པ་དང། སྔ་ལོ་གཅིག་པུའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ནང་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭའི་ལམ་ལུགས་གསར་འཛུགས་སྒོ་ནས་བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་སྐད་ཡིག་བོད་ཀྱི་ངོ་བོ་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་པར་སེམས་འཚབ་གཏིང་ཟབ་ཡོད་པའི་དགོངས་ཚུལ་ཐེངས་མ་གཉིས་བཏོན་ཡོད་སྐོར་དང་ཉེ་དུས་གནས་ཚུལ་ཐོན་པ་ཁག་ལ་གཞིགས་ན་བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་བཙན་ཤེད་ཀྱིས་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཏང་ནས་རྒྱ་མིའི་སྐད་ཡིག་སློབ་ཁྲིད་དང་རྒྱ་ནག་དམར་ཤོག་ཚོགས་པའི། ཁོང་ཚོའི་བསམ་བློ་བཅོས་བསྒྱུར་གཏོང་ཐབས་ཀྱི་ཆབ་སྲིད་སློབ་གསོ་སྤྲོད་བཞིན་ཡོད་སྐོར་བཀོད་འདུག་ཡང་རྒྱ་གཞུང་གིས་བོད་རྒྱ་སྒྱུར་གྱི་སྲིད་ཇུས་ལག་ལེན་བསྟར་དགོས་དོན་ནི་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་བོད་མི་རིགས་ཀྱི་ངོ་བོ་བཅས་པ་རྩ་མེད་བཟོ་ཐབས་ལ་དམིགས་ཡོད་པ་མ་ཟད་བོད་མི་ཙམ་མ་ཡིན་པར་རྒྱ་གཞུང་གིས་བཙན་བཟུང་བྱས་པའི་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་དང། ལྷོ་སོག་པོའི་མི་རིགས་སོགས་ཀྱང་རྩ་མེད་བཟོ་ཐབས་བྱེད་བཞིན་ཡོད་སྐོར་བཀོད་གནང་འདུག་བོད་དོན་ལས་འགུལ་བ་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་འཚོགས་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ནང་ཡོད་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱལ་སྤྱིའི་ཁྲིམས་གཞི་གོང་དུ་འདེགས་ཀྱི་ཡོད་ཚུལ་དང་སྒྲིག་འཛུགས་འདིའི་དམིགས་ཡུལ་དང་དགོས་དོན་ཁག་དང་འགལ་ཟླ་ཡིན་སྟབས་མཉམ་འབྲེལ་རྒྱལ་ཚོགས་དེ་བཞིན་རྒྱ་ནག་གིས་དྲིལ་བསྒྲགས་བྱ་སའི་ཁྲིམས་མཐུན་གྱི་སྡིངས་ཆ་ཞིག་མ་ཆགས་པ་དང།

གནམ་གཤིས་སྐོར་གྱི་དངོས་གཞིའི་ཚོགས་འདུ་དེ་བཞིན་རེས་གཟའ་ལྷག་པའི་ཉིན་གནང་རྒྱུ་དང་སྐབས་དེར་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་ཨན་ཐུ་ནེའོ་ཀུ་ཏུ་རཱ་སི་མཆོག་གིས་ཁོང་རང་ཉིད་ནས་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་གནང་རྒྱུའི་བྱེད་སྒོ་ཁག་ངོ་སྤྲོད་གནང་འཆར་ཡོད་པ་དང་ཚོགས་འདུ་དེ་ནི་དེ་སྔོན་ཧྥ་རན་སིའི་རྒྱལ་ས་པེ་རིས་ལ་བཞག་པའི་གྲོས་མཐུན་ནས་རྒྱབ་ཤིག་རྒྱག་རྒྱུ་དེ་ཆ་ཚང་འགྱུར་བ་གཏོང་ཐབས་གནང་རྒྱུ་དང། གནམ་གཤིས་འགྱུར་ལྡོག་འགྲོ་བཞིན་པར་ཁ་གཏད་གཅོག་རྒྱུའི་དོན་དུ་གཞུང་འཛིན་ཁག་གིས་ལས་དོན་གསར་པ་སྤེལ་དགོས་པའི་བློ་སྟོབས་སྤེལ་རྒྱུའི་སླད་དུ་ཡང་ཡིན་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་མཆོག་ལ་གནམ་གཤིས་ཐོག་དམིགས་བསལ་སློབ་སྟོན་ཕུལ་མཁན Selwin Hart ལགས་ཀྱིས་གནམ་གཤིས་སྐོར་དམིགས་ཡུལ་ཟིན་པ་དེ་འགྲུབ་མིན་ཐད་ཐེ་ཚོམ་བྱེད་མཁན་འདུག་ལ་དེ་ནས་རྒྱབ་ཤིག་རྒྱག་མཁན་ཡང་འདུག་དེས་ན་ཚོགས་ཆེན་འདི་མི་མང་རྣམས་ལ་སེམས་འགུལ་ཐེབས་པ་བཟོ་རྒྱུར་བེད་སྤྱོད་གནང་རྒྱུ་ཡིན་སྐོར་གསུངས་འདུག། རེས་གཟའ་ཟླ་བའི་བར་རྒྱལ་ཁབ་བརྒྱ་ལྷག་གི་དབུ་ཁྲིད་རྣམས་ཀྱིས་གནམ་གཤིས་ཀྱི་ལོ་འཁོར་ཚོགས་ཆེན་ཐོག་བཀའ་སློབ་གནང་འདོད་ཡོད་སྐོར་ཞུས་ཀྱང་རྒྱལ་ཁབ་བརྒྱ་ཆ་ཁ་ཤས་ཀྱི་དབུ་ཁྲིད་རྣམས་ལ་མ་གཏོགས་གོ་སྐབས་ཐོབ་བཟོ་མི་འདུག་ཡང་ཚོགས་ཆེན་དེ་ནི United Arab Emirates ཞེས་པའི་དཀྱིལ་ཤར་ཡུལ་གྲུའི་ནང COP ཉི་ཤུ་རྩ་བརྒྱད་ཞེས་པའི་གནམ་གཤིས་སྐོར་གྱི་ཚོགས་ཆེན་རྗེས་མ་དེ་འཚོག་རྒྱུར་བདུན་ཕྲག་བཅུ་ལས་མེད་པའི་གོང་ལ་འཚོགས་པ་ཞིག་ཡིན་པའི་གནས་ཚུལ་འདུག།

ཡང་བོད་ཀྱི་བསང་ཆུ་རྫོང་ཆུ་ལོག་འདམ་རུད་ཁྲོད་མི་གྲངས་བདུན་འདས་གྲོངས་སུ་ཕྱིན་པའི་ཡིད་སྐྱོའི་གནས་ཚུལ་ཐོན་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བསྟན་འཛིན་ཕག་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཉེ་སྔོན་སྤྱི་ཟླ་དགུ་པའི་ཚེས་དྲུག་གི་མཚན་མོ་ཕྱག་ཚོད་བཅུ་གཅིག་སྟེང་བོད་ནང་གི་བླ་བྲང་བསང་ཆུ་རྫོང་མར་ཐང་གྲོང་སྡེའི་ནང་ཆར་ཤུགས་རྐྱེན་གྱིས་ཆུ་ལོག་འདམ་རུད་ཀྱིས་ཡུལ་མིའི་སྡོད་ཁང་ལ་གཏོར་སྐྱོན་བཏང་སྟེ་གཞུང་ལམ་དང་གྲོང་ཚོའི་ལམ་ཁ་མང་པོ་ཆུས་ཁུར་བ་དང་གློག་ཆད་པ་སོགས་ཀྱི་གནས་སྟངས་བྱུང་ཡོད་པ་མ་ཟད་ཆུ་ལོག་འདམ་རུད་ཁྲོད་མི་གྲངས་བདུན་སྐྱོད་འདོད་དང་དུད་ཚང་གཉིས་ཀྱི་ཁང་པ་རྩ་ནས་གཏོར་སྐྱོན་བཏང་ཡོད་པ་དང་ཕྱི་ཚེས་བཅོ་ལྔ་ཉིན་མུ་མཐུད་གཞུང་ངོས་ནས་རོགས་སྐྱོར་འོག་ལམ་ཁ་དང་གྲོང་ཚོའི་ནང་གི་འདམ་རུད་གཙང་བཟོ་བྱེད་བཞིན་ཡོད་པ། བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་ཆུ་ལོག་འདམ་རུད་ཡོང་སའི་ས་ཁུལ་གཙོ་བོ་མར་ཐང་གྲོང་སྡེ་གོང་ཉིད་སྡེ་བ་དང་བང་ཁུར་ཐང་མདའ་སྨད་སྡེ་བ་བཅས་ནས་ཡིན་པས་ཆུ་ལོག་གིས་གཙོ་བོ་འདམ་རུད་དང་རྡོ་རུད་རྐྱེན་གྱིས་གནོད་སྐྱོན་བཟོས་ཡོད་པ་དང་ས་གནས་ཡུལ་མི་ཚོས་ཆར་ཤུགས་འགོ་བཙུགས་པ་དང་ཆུ་ལོག་རྐྱེན་གྱིས་སྒྲ་ཆེན་པོ་ཞིག་བསྒྲགས་ཡོད་པ་སོགས་འགྲེལ་བརྗོད་གནང་བྱུང། བསང་ཆུ་རྫོང་མར་ཐང་གྲོང་རྡལ་ནང་ད་ཐེངས་ཙམ་མ་ཡིན་པར་འདི་ལོ་སྤྱི་ཟླ་བདུན་པའི་ཚེས་བཅུ་ཉིན་ཆུ་ལོག་འདམ་རུད་བྱུང་སྟེ་མི་གྲངས་བཞི་རྐྱེན་འདས་དང་འབྲོག་ཟོག་སེམས་ཅན་མང་པོར་ཤི་སྐྱོན་དང་ར་བ་དང་ལམ་ཁ་སོགས་ལ་གཏོར་སྐྱོན་ཐེབས་ཡོད་པའི་གནས་སྟངས་ཡང་བྱུང་ཡོད་པ་རེད། སྐབས་དེར་རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣ་ཚོས་ས་གནས་ཡུལ་མི་ཚོར་འདམ་རུད་དང་ཆུ་ལོག་གི་གནོད་སྐྱོན་རིགས་ཀྱི་པར་རིས་དང་གནས་ཚུལ་དྲ་ལམ་ཁག་ཏུ་སྤེལ་མི་ཆོག་པའི་བཀོད་ཁྱབ་བཏང་ཡོད་པ་རེད། བོད་ནང་ལོ་ལྟར་ཁོར་ཡུག་འགྱུར་ལྡོག་རྐྱེན་གྱིས་དབྱར་ཁའི་སྐབས་ཆར་ཤུགས་དང་ཆུ་ལོག་གི་གནོད་འཚེ་བསྟུད་མར་ཡོང་གི་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་རྩ་གཉིས་ལོ་སྤྱི་ཟླ་བརྒྱད་པའི་ནང་བླ་བྲང་བསང་ཆུ་རྫོང་དང་རེབ་གོང་ཕྱོགས་སུ་ཆུ་ལོག་བརྒྱུགས་ནས། བསང་ཆུ་རྫོང་གི་རྒྱའུ་རྒྱ་གྲོང་ཚོ་གཙོས་གྲོང་ཚོ་བདུན་དང་ཡུལ་ཚོ་ཁ་ཤས་ལ་གནོད་འཚེ་ཕོག་པ་དང་དེ་བཞིན་ལོ་དེའི་སྤྱི་ཟླ་བརྒྱད་པའི་ཚེས་ཉི་རྩ་གཅིག་ཉིན་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་ར་རྫོང་དུ་སེར་ཆར་རྐྱེན་གྱིས་ཆུ་ལོག་བྱུང་སྟེ་མང་ར་རྫོང་གོང་བ་སྡེ་བ་དང་རུ་མང་སྡེ་བ་ཞེས་པའི་འབྲོག་སྡེ་གཉིས་སུ་ཆུ་ལོག་བརྒྱབ་ནས་མི་གྲངས་ལྔ་དང་འབྲོག་ཟོག་སེམས་ཅན་གྲངས་ཉིས་སྟོང་ལྷག་ལ་ཤི་སྐྱོན་བྱུང་ཡོད་པ་སོགས་ཀྱི་གནས་ཚུལ་ཡང་ཐོན་ཡོད་པ་རེད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཁྲིམས་སྒྲིག་བསྐྱར་བཅོས། འཆར་ཟིན་ཚོགས་ཆུང་གིས་བསྣམས་ཕེབས་པའི་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་སྙན་ཐོར་ད་རེས་གྲོས་ཚོགས་ནང་མང་མོས་ཀྱི་རྒྱབ་སྐྱོར་ཐོབ་སྲིད་པ། སྤྱི་འཐུས་དང་མང་ཚོགས་གཉིས་ཀས་ཚོད་དཔག་གནང་གི་ཡོད་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་སྙན་སྒྲོན་ཞུ་གི་ཡིན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འགོ་འཛུགས་གནང་སྟེ། སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་གནང་བའི་སྐབས་གྲོས་ཚོགས་ཀྱི་ལས་དོན་ཁག་ཚགས་ཚུད་ཡོང་བར་སྤྱི་འཐུས་ཚང་མས་གྲོས་ཚོགས་ནང་ཆ་ཤས་ལེན་སྟངས་ལ་རག་ལས་ཡོད་པ་མ་ཟད་སྤྱི་འཐུས་ཚོས་རྒྱུན་དུ་ལས་དོན་གཉེར་བའི་སྐབས་སྤྱི་ནི། བོད་ནང་གི་བོད་མིའི་མངོན་འདོད་སྒྲུབ་རྒྱུ་དང་གཉིས་ནི་བོད་མིའི་སྒྲིག་འཛུགས་ཀྱི་ནུས་ཤུགས་གོང་འཕེལ་གཏང་རྒྱུ། གསུམ་ནི་རྒྱལ་སྤྱིའི་ཚོགས་སྡེ་ཁག་ལ་བོད་དོན་ཞུ་སྐུལ་གནང་རྒྱུ་བཅས་གཙོ་གསུམ་གནང་དགོས་པ་གལ་ཆེ་ཡིན་པ་གསུངས་ཤིང་ད་སྐབས་རྒྱ་ནག་ལ་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པར་བརྟེན་སྤྱི་འཐུས་ཚང་མས་གོ་སྐབས་དམ་འཛིན་དང་འབྲེལ་བའི་ནུས་པ་མཉམ་སྤུངས་བྱེད་དགོས་པ་དང་རྒྱ་ནག་གཞུང་གིས་བོད་ཀྱི་གནད་དོན་ཟུར་དུ་བཞག་ནས་རྒྱལ་སྤྱིའི་སྟེང་འདྲ་མཉམ་ཟེར་བ་ཞིག་གླེང་རྒྱུའི་ཐོབ་ཐང་མེད་ཅེས་གསུངས་གནང་སོང།
རྒྱ་ནག་གཞུང་གིས་བོད་ཅིག་གི་གནས་སྟངས་དང་བོད་ཀྱི་དཀའ་རྙོག་དེ་ཟུར་གཅིག་ལ་བཞག་ནས་རྒྱལ་སྤྱིའི་ནང་ལོགས་ལ་ཅིག་འདྲ་མཉམ་དང་ཅིག་གཟེངས་སུ་ཐོན་པའི་ཀྱི་བསམ་བློ་གཏོང་བ་ཡིན་ན་ཕལ་ཆེར་ནོར་བ་རེད་ཟེར་ན་ངོས་འཛིན་ཞུ་ཐུབ་ཡག་གི་གནས་སྟངས་ཆགས་དགོས་པ་རེད། དེ་ནི་བོད་ནང་གི་བོད་མི་ཀྱི་གནས་སྟངས་དེ་ཚོ་དེ་ང་ཚོ་གལ་ཆེན་པོ་ཅིག་ལ། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ནས་ནི་གལ་ཆེན་པོ་ཅིག་ལ་བརྩི་ཐུབ་དགོས་ཡག་གི་གནས་བབ་ཅིག་ཆགས་བསྡད་རེད། དེ་འདྲའི་ཀྱི་ཐོག་ནས་རྒྱ་ནག་གཞུང་གི་མགོ་འཁྲིད་མཁན་རྣམ་པས་ན་ཡང་དུས་རྒྱུན་དུ་ནས་བོད་དོན་གྱི་ཐོག་ལ་ཅིག་བོད་ཀྱི་གནས་སྟངས་ཀྱི་ཐོག་ལ་ཐུགས་སྣང་གནང་ནས་བོད་ནང་གི་བོད་མི་གྱི་མངོན་འདོད་དེ་འགྲུབ་ཐུབ་ཡ་དེ་བྱེད་ཐུབ་དགོས་དེ་གལ་ཆེན་པོ་ཞེ་པོ་ཆགས་ཀྱི་རེད་བསམ་གྱི་འདུག། ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བར་གྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་དང། སྤྱི་ཡོངས་བགྲོ་གླེང་བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་པ་མ་ཟད་ད་རེས་ཚོགས་འདུའི་ཐོག་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་དང་འབྲེལ་བའི་ཁྲིམས་སྒྲིག་བསྐྱར་བཅོས་གནང་ཐུབ་པའི་རེ་བ་ཡོད་པ་སྤྱི་འཐུས་ཁག་ཅིག་གིས་དགོངས་ཚུལ་གསུངས་བྱུང། ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ནི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ཁོང་གིས་ཚོགས་ཆུང་གི་ངོས་ནས་ད་བར་ལས་ཀ་ཧུར་ཐག་བྱས་ཏེ་ད་ཆ་ལས་དོན་ཡོངས་རྫོགས་མཇུག་སྒྲིལ་ཟིན་ཡོད་པ་དང་ཚོགས་ཆུང་གི་སྙན་ཐོ་དེ་གྲོས་ཚོགས་ནང་བཏང་དགོས་མིན་ནི་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ཐག་གཅོད་གནང་རྒྱུ་དེ་རེད་ཅེས་གསུངས་གནང་སོང། ང་ལས་ཀ་ཚར་བ་རེད། བཏང་མ་བཏང་ད་གྲོས་ཚོགས་ཚོགས་གཙོ་གིས་ཐག་བཅད་རོགས། ཡང་སྐབས་དེར་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གྲོས་ཚོགས་ཚོགས་དུས་དྲུག་པ་དང་འབྲེལ་བའི་ལས་རིམ་ཆ་ཚང་བང་སྒྲིག་ཟིན་ཡོད་ཀྱང་གལ་ཏེ་ལས་རིམ་འགྲོ་བཞིན་པའི་སྐབས་སུ་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་བསྡོམས་སླེབས་པ་ཡིན་ན་སྐབས་དེ་དུས་གོ་བསྡུར་གནང་སྟེ་ཐག་གཅོད་གནང་རྒྱུ་ཡིན་པ་གསུངས་ཤིང་འོན་ཀྱང་མཐར་ཐུག་དེ་བཅའ་ཁྲིམས་བསྐྱར་བཅོས་གནང་ཐུབ་མིན་ནི་སྤྱི་འཐུས་ཚོའི་རྣམ་དཔྱོད་ལ་རག་ལས་ཡོད་ཅེས་འགྲེལ་བརྗོད་གནང་བྱུང། བཀུར་འོས་སྤྱི་འཐུས་རྣམ་པའི་གི་རྣམ་དཔྱོད་ལ་རག་ལས་པ་རེད་པ་དགོས་མཁོ་སེལ་མ་སེལ་ཡ། ཚོགས་གཙོ་ཚོགས་གཞོན་འཁྱེར་ཡོང་དགོས་ཡ་དེ་ཚོགས་གཙོ་ཚོགས་གཞོན་ལས་འགན་རེད་ཡིན་ནའི་གལ་ཏེ་ཨ་ནི་གྲོས་ཚོགས་ནང་ལ་འཁྱེར་བྱས་ཙང་དེ་འགྲོ་བཅུག་མ་བཅུག་དེ་བཀུར་འོས་སྤྱི་འཐུས་རྣམ་པའི་རྣམ་དཔྱོད་དང་ཨ་ནི་དེ་ལ་རག་ལས་པ་མེད་ཞིག་དེ་ཚོགས་གཙོ་ཚོགས་གཞོན་ལ་ཡ་མ་ཐུག་ཡ་གི་རྒྱུ་མཚན་བཤད་ཐུབ་ཡ་གི་གནས་བབ་ཅིག་ཡོད་མ་རེད་ཞུ་ཡ་ཡིན།
གཞི་རྩའི་ཆ་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་ད་བར་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ཁག་ཅིག་གཏན་འབེབས་གནང་མ་ཐུབ་པའི་གནས་སུ་གྱུར་ཡོད་པ་མ་ཟད་ད་སྐབས་བོད་མིའི་སྒྲིག་འཛུགས་ཀྱི་བདམས་ཐོན་མཛད་གཙོ་རྣམ་པས་དམ་བཅའ་འབུལ་ས་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན་སྐབས་བཅུ་བདུན་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དགོངས་དོན་བཞིན་ཚོགས་གཙོ་སྦྲེལ་པོས་ཆོལ་ཁ་གསུམ་ནས་སྤྱི་འཐུས་རེ་དང། ཆོས་བརྒྱུད་ནས་སྤྱི་འཐུས་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནས་སྤྱི་འཐུས་གཅིག་བཅས་ཚོགས་མི་ལྔ་ལས་གྲུབ་པའི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་ཞིག་དེ་སྔོན་ཆེད་འཛུགས་གནང་སྟེ་ཚོགས་ཆུང་གི་ངོས་ནས་ད་བར་བོད་མིའི་ཚོགས་སྒེར་ཁག་ནས་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་ཁག་བསྡུ་ལེན་གྱིས་ད་ཆར་ལས་དོན་ཆ་ཚང་མཇུག་སྒྲིལ་ཟིན་ཡོད་པ་རེད། ཡང་གནད་དོན་དེ་དང་འབྲེལ་བའི་སྐོར་བོད་མི་མང་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་སྤྱི་མོས་ཀྱི་ཐོག་ནས་ད་རེས་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ལས་བསྡོམས་འཁྱེར་སླེབས་པ་ཡིན་ན་ཏན་ཏན་འགྲོ་གི་རེད་ཅེས་འགྲེལ་བརྗོད་གནང་བྱུང། དེ་ང་ཚོ་དམངས་གཙོའི་གཞུང་རེད། མི་དམངས་ཀྱི་འཐུས་མི་ཚང་མ་གྲོས་ཚོགས་དེ་ནང་ཡོད་རེད། གྲོས་ཚོགས་དེ་ནང་ཡོད་དུས་ཙམ་པ་མི་དམངས་འཐུས་མི་དེ་ཚོ་གི་སོ་སོ་མི་དམངས་སོ་སོ་གི་འགན་ཁྱེར་ནས་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། བསྐྱར་བཅོས་ཀྱི་ཐོག་ལ་སྐད་ཆ་བཤད་དགོས་གལ་ཆེན་པོ་རེད། ཕྱོགས་ཡོངས་ནས་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། སྐད་ཆ་བཤད་བ་ནི་མི་དམངས་ཀྱི་དམངས་གཙོ་གི་ཨ་ནི་ཅིག་ཡང་དག་པ་དེ་ལག་བསྟར་བྱས་ནས་སོ་སོ་གི་སྐུ་ཚབ་གྲོས་ཚོགས་ནང་བཏང་བྱས་རེད། གྲོས་ཚོགས་འཐུས་མི་སོ་སོ་སྐུ་ཚབ་ཀྱི་མཚོན་དཔེ་གྱི་སྐད་ཆ་བཤད་ཐུབ་དགོས་རེད་བསམ་གྱི་འདུག་ངས།
ཡང་སྐབས་དེར་བོད་མི་མང་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་ཀྱིས། ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་དོན་ཁག་ལམ་ལྷོངས་ཡོང་བར་ཚང་མས་ཤུགས་སྣོན་རྒྱག་དགོས་པ་མ་ཟད་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་བྱེད་དགོས་པ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང།
གལ་ཆེ་ཤོས་དེ་ང་ཚོ་དོན་དག་གི་ཐོག་ལ་ང་ཚོ་འབབ་ཐུབ་དགོས་ཡ་དང་ཚང་མས་གི་ཅིག་དངོས་གནས་ད་ལན་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་བཙུགས་ཡོད་རེད་དེ་ཚོ་གི་ལམ་ལྷོངས་ཡོང་ཡ་ཐོག་ལ་ཚང་མས་གི་དེའི་ཐོག་ལ་ཤུགས་སྣོན་བྱུང་དགོས་ཡ་ང་ཚོ་མི་མང་ཡིན་ན་འདྲ་ད་ཡའི་གོ་འགོ་ཁྲིད་རྣམ་པ་ཡིན་ན་འདྲ་གང་ལྟར་ཚང་མས་དེའི་ཐོག་ལ་ཤུགས་རྒྱག་དགོས་ཡ་དེ་གལ་ཆེན་པོ་ཅིག་མཐོང་གི་ཡོད་སྲིད་ཅེས་བརྗོད།
ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་ཤག་གི་ངོས་ནས་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་གསུང་ཐུབ་པ་ལས་དེ་མིན་ཁྲིམས་སྒྲིག་གཏན་འབེབས་གནང་རྒྱུ་ཡི་སྐུ་དབང་ཡོངས་རྫོགས་སྤྱི་འཐུས་ཚོ་ལ་ཡོད་ལ། བཀའ་ཤག་གིས་བཅའ་ཁྲིམས་བསྐྱར་བཅོས་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་བྱུང།
ད་དེ་ཁྲིམས་དང་སྒྲིག་གཞི་དང་བསྟུན་ནས་འགྲོ་དགོས་ཀྱི་ཡོད་དུས་ཙམ་པ་ལ། ད་འདིའི་སྐོར་ལ་ཡང་ལན་ཡག་ཤོས་དེ་དཔལ་ལྡན་ཚོགས་གཙོ་དང་ཚོགས་གཙོ་ཚོགས་གཞོན་པ་རྣམ་པ་གཉིས་རྒྱབ་ཐུབ་ཀྱི་རེད་མ་རེད་ཅེས་ཀྱི་ང་ཚོ་འཛིན་སྐྱོང་རེད་འཛིན་སྐྱོང་གི་ལས་རིམ་ནང་ལོགས་ལ་ག་རེ་བཞག་དགོས་ཀྱི་ཡོད་མེད་དེ་ག་དེ་ཕར་ཞུས་ཚར་བ་རེད། དེ་ག་དེ་གྲོས་ཚོགས་ལས་རིམ་ནང་མར་སླེབས་ཡོང་གི་རེད་བ་ད་རིང་ཁྱོན་ཡོངས་ནས་རྣམ་པ་ཚོ་མཁྱེན་མཁྱེན་པ་རེད་ད་རིང་ལས་བསྡོམས་སྐོར་ལ་རེད་དེ་ཡིན་དུས་ཚང་མ་འཛིན་སྐྱོང་ངོས་ནས་ལས་བསྡོམས་ལ་གྲ་སྒྲིག་ལན་རྒྱག་ཡ་གྲ་སྒྲིག་འཛུགས་བྱེད་སྟངས་ཅིག་བྱེད་བསྡད་ཡོད།
སྤྱིར་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བརྒྱ་དང་བཅུ་གཅིག་གི་ནང་གསེས་དང་པོའི་ནང། བཅའ་ཁྲིམས་དེའི་སྔོན་གླེང་དང་ལེའུ་དང་པོའི་དོན་ཚན་དང་པོ་དང་གསུམ་པ་བཞི་པ་ལེའུ་གཉིས་པ་དང་གསུམ་པའི་དོན་ཚན་ཡོངས་རྫོགས་ཕུད་དེ་མིན་དོན་ཚན་གང་རུང་ལ་སྣོན་འཕྲི་བསྐྱར་བཅོས་དགོས་གལ་བྱུང་ཚེ་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་འཐུས་རྩ་འབོར་གསུམ་ཆ་གཉིས་ཡན་གྱི་མོས་མཐུན་གཏན་འབེབས་བྱས་པའི་ཁྲིམས་འཆར་ལ་སྲིད་སྐྱོང་གིས་ཆོག་མཆན་མིང་རྟགས་བཀོད་པའི་ཁྲིམས་ཡིག་གི་སྒོ་ནས་བསྐྱར་བཅོས་ཆོག་རྒྱུ་ཞེས་འཁོད་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་སྐོར་རྒྱལ་སྤྱིའི་དབུ་མའི་ལམ་མི་མང་གི་ལས་འགུལ་ཁང་གི་དུས་དྲན་མཛད་སྒོར་བཅར་མཁན་ཚོར་མཇལ་ཁ་གནང་སྐབས་བཀའ་སྩལ་གནང་མཛད་པའི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་རྒྱ་དཀའ་རྙོག་སེལ་སླད་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང། སྲིད་བྱུས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པའི་བོད་རིགས་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་ཞིག་དགོས་རྒྱུ་གཙོ་བོ་བཟུང་ནས། ཕྱི་ལོ་ཉིས་སྟོང་བཅུ་ལོར་སྲིད་བྱུས་དེ་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། འདི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དུས་དྲན་མཛད་སྒོའི་ཐོག་བཅར་བའི་རྒྱལ་ཁབ་ཕྱི་ནང་གི་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ལ་ཐུགས་དགྱེས་ཚོར་ཆེན་པོ་ཡིས་མཇལ་ཁ་བསྩལ་ཏེ། དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་པར་བཀའ་བསྩལ་འདུག། ད་ལོ་མང་པོའི་གོང་ནས་ངས་འདི་དབུ་མའི་ལམ་ཟེར་ཡག་དེ། ཅིག་དངོས་གནས་དྲང་གནས་རྒྱ་མིས་དེའི་ཐད་ཀར་དགག་པ་རྒྱག་ཡ་མེད་འདྲ་བའི་བཟོ་ཅིག་ང་ཚོ་རང་བཙན་རྩོད་ཀྱི་ཡོད་མ་རེད། ཨེ་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་འདི་བོད་པས་བདག་པོ་ཡག་པོ་ཞིག་རྒྱབ་ན་ད་དེ་རིང་ཁ་སང་རྒྱ་ནག་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་ཡིན་འགྲོ་བསྡད་ཀྱི་འདུག་བ། ཨེ་ནི་ཕྱི་རྒྱལ་གྱི་ཡུ་རོབ་འདྲ་བ་རེད་ནང་པའི་ཆོས་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་བ། ཞེས་སོགས་ལ་ཐུགས་རྗེ་ཆེ།
དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་རྒྱ་དཀའ་རྙོག་ཞི་བའི་ལམ་ནས་སེལ་ཐུབ་པ་དང་བོད་རྒྱ་མི་རིགས་གཉིས་འདྲ་མཉམ་དང་གཅིག་ཕན་གཅིག་གྲོགས་ཀྱི་སྟེང་ནས་མཉམ་གནས་ཡོང་ཆེད་དབུ་མའི་ལམ་གྱི་སྲིད་བྱུས་འདི་བཞིན་ཐོག་མར་འདོན་གནང་མཛད་ཡོད་ཅིང་བོད་མིའི་ཕྱོགས་ནས་བརྗོད་ན་བོད་ཀྱི་ཆོས་དང་རིག་གཞུང་བོད་མིའི་ངོ་བོ་བཅས་མི་ཉམས་རྒྱུན་འཛིན་དང་སྲུང་སྐྱོབ་བྱེད་ཐུབ་པ་དང་རྒྱ་མིའི་ཕྱོགས་ནས་བརྗོད་ན་རྒྱལ་ཁབ་ཀྱི་བདེ་འཇགས་དང་མངའ་ཁོངས་གོང་བུ་གཅིག་སྒྲིལ་སྲུང་སྐྱོབ་བྱེད་ཐུབ་པ་དེ་བཞིན་ཁྱིམ་མཚེས་རྒྱལ་ཁབ་ཁག་དང་ཕྱོགས་གསུམ་པས་བརྗོད་ན་ས་མཚམས་ཁག་ཏུ་ཞི་བདེ་ལྷིང་འཇགས་དང་རྒྱལ་སྤྱིའི་འབྲེལ་ལམ་ཁག་ཞི་བའི་སྒོ་ནས་བྱེད་ཐུབ་པ་ཡོང་རྒྱུ་སོགས་ལ་དམིགས་པ་ཞིག་ཡིན་འདུག། ཐེངས་འདིའི་མཇལ་ཁ་གྲུབ་མཚམས་སུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ཀྱིས་ད་རེས་མཇལ་ཁའི་སྐབས ྋགོང་ས་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ལ་བརྟེན་ནས་གྲུབ་འབྲས་ཤིག་ཐོན་རྒྱུ་ཡིན་པ་ཁོང་ཉིད་མཆོག་ལ་ཡིད་ཆེས་ཡོད་པ་བཀའ་གནང་སོང་ཞེས་དང་འདི་ཚེས་བཅུ་བཞི་ནས་བཅོ་ལྔ་བར་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་བསྐོང་ཚོགས་གནང་སྟེ་གཙོ་བོ་དབུས་ས་གཉིས་ལ་ཁྱབ་པའི་ཁྲིམས་སྒྲིག་གཏན་འབེབས་གནང་ཐུབ་པ་བྱུང་བ་ནི་གཟི་བརྗིད་ཡིན་པ་སོགས་གནང་སོང། ཚོགས་པ་དང་སྡེ་ཁག་སུ་ཡིན་ན་སྒྲིག་ལམ་གྱི་དགོས་གལ་ཁྲིམས་ཀྱི་དགོས་གལ་རྩ་འཛིན་གྱི་ཡིག་ཆ་ཅིག་དེ་ང་ཚོ་ཉིས་སྟོང་བཅོ་བརྒྱད་ནས་བཅུ་ནས་ཆར་ཆུ་གི་སྒྲིག་གཞི་མང་པོ་བཟོས་ནས་ད་རེས་དེ་ང་ཚོ་གཏན་འབེབས་བྱས་ནས་ད་ནས་བཟུང་སྟེ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ས་ཡོངས་རྫོགས་ལ་ཁྱོན་ས་གནས་ཉི་ཤུ་རྩ་བརྒྱད་ཡོད་ད་ལྟ་གསུམ་ཕེབས་ཐུབ་ཡོད་མ་རེད་དབུས་ས་ཡོངས་རྫོགས་ལ་རྩ་བའི་ཁྲིམས་གཅིག་ཡོད་རེད་ང་ཚོ་དེ་ཡིན་ཙང་དེ་ཡར་རྒྱས་ཀྱི་རྣམ་པ་ཞིག་ཆེན་པོ་ཞིག་དང་ང་ཚོ་གྲུབ་འབྲས་ཅིག་ཡིན་བསམ་གྱི་ཡོད་ལྷག་པར་དུ་ང་ཚོའི། ཚོགས་པ་ཚད་ལྡན་ཅིག་བྱེད་དགོས་ན་རྒྱ་གར་གཞུང་ལ་དེབ་སྐྱེལ་བྱེད་དགོས་པ་རེད་དེབ་སྐྱེལ་དེ་ད་འདི་ཆ་ལ་འགྲུབ་བསྡད་ཡོད། ཡང་ཀེ་ན་ཏྲ་ནས་ཕེབས་པའི་ཚོགས་བཅར་བ་སྐལ་བཟང་སྒྲོལ་དཀར་ལགས་ནས་དེ་སྔ་བོད་ཁྱིམ་སློབ་གྲྭའི་དགེ་རྒན་གནང་མྱོང་འདུག་པ་མ་ཟད་ཨི་ཊ་ལི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཡི་ཐུགས་འགན་བཞེས་འདུག་པ་དང་ཡུ་རོབ་བོད་དོན་མཐུན་ཚོགས་ཀྱི་ཚོགས་གཙོ་ཡི་ཐུགས་འགན་ཡང་བཞེས་པ་སོགས་ཡུ་རོབ་ཁུལ་དུ་ལས་གནས་འདྲ་མིན་གྱི་ཐོག་ནས་སྤྱི་ཚོགས་ཞབས་ཞུ་བསྒྲུབས་ཏེ་ཕྱིས་སུ་ཀེ་ན་ཏྲ་གནས་སྤོས་ཀྱིས་ཁུལ་འདིར་བོད་རིགས་སྤྱི་མཐུན་ཚོགས་པའི་ཤེས་ཡོན་འགན་འཛིན་གནང་མྱོང་འདུག་པ་མ་ཟད། ད་ལྟའི་ཆར་ཁེ་ན་ཏྲ་ཀྲོ་རོན་ཀྲོ་དབུ་མའི་ལམ་གྱི་ཚོགས་གཙོའི་ཐུགས་འགན་བཞེས་མུས་ཡིན་འདུག། ད་ལྟ་ང་ཚོ་གཞོན་སྐྱེས་ཚོ་གིས་ཅིག་དབུ་མའི་ལམ་ལབ་ན་རང་བཙན་རྩོད་ཀྱི་ཡོད་མ་རེད་ལབ་ཡ་གི་ཐིག་གཅིག་ནང་ལ་ཚང་མ་བཀུམ་བཞག་གི་འདུག་ཨ། འདི་མ་ཡོང་ཡ་ཇི་ལྟར་འདི་ནང་ལ་བོད་ལོ་བཅུ་ཕྲག་མང་པོ་གི་སྐུ་ལས་ཡོལ་བ་དང་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་ག་འདྲས་ཡོད་མེད་དང་དེའི་འགྲེལ་བཤད་རྒྱག་ཡས་འདི་ད་ང་རང་གི་ལས་འགན་ཅིག་བརྩིས་བྱས་ངས་འགན་འདི་འཁྱེར་པ་ཡིན། ད་ད་ལྟ་ཁྱེད་རང་གིས་གསུངས་ཇི་ལྟར་ནང་བཞིན་ང་ཚོ་བོད་དོན་སྒང་ལ་ད་ཕྱག་ལས་གནང་མཁན་མང་པོ་ཡོད་རེད་ལྷག་བསམ་རྣམ་དག་གིས་ཕྱག་ལས་གནང་ན་སོ་སོ་ལངས་ཕྱོགས་ག་རེ་འཁྱེར་བ་ཡིན་ན་གུས་བརྩི་ཡོད། རྗེས་སུ་ཡི་རང་ཡོད། ད་ང་རང་འདྲ་བོ་ཆ་བཞག་ན་ད་དབུ་མའི་ལམ་ལས་ཡག་ག་ཅིག་ད་ལྟ་གི་གནས་སྟངས་ལ་དབུ་མའི་ལམ་ལས་ཡག་ག་ཅིག་ངས་མཐོང་གི་མི་འདུག་དེ་ཡིན་དུས་ད། མ་འོངས་པར་འཛམ་གླིང་འགྱུར་བ་ཞེ་པོ་ཞིག་ཐེབས་པ་ཡིན་ན་སྐད་ཆ་ལོགས་ག་རེད་དེ་དབུ་མའི་ལམ་འདི་རྡོ་སྒང་ལ་རི་མོ་བྲིས་འགྱོག་ཅིག་མ་རེད་ཡང་གནས་སྟངས་ལ་དཔག་པའི་འགྱུར་བ་ཐེབས་ན་བོད་མི་ལ་ཕན་པའི་ག་རེ་ཞིག་ཡོད་བ་ཡིན་ན་ལམ་ཁ་འགྲོ་ཤག་ཤག་ཡིན།
ཡང་ཨ་མི་རི་ཀ་གནས་སྡོད་བསྟན་འཛིན་འབྱོར་ལྡན་ལགས་ནས་ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཀྱི་སྐད་ཡིག་ཐོག་སློབ་གཉེར་བྱེད་མུས་ཡིན་འདུག། ད་རེས་དབུ་མའི་ལམ་གྱི་ཚོགས་འདུ་ལ་བཅར་ཏེ་སྲིད་བྱུས་དེ་དང་འབྲེལ་བའི་གནད་དོན་མང་པོ་ཞིག་གི་སྐོར་མཁྱེན་རྟོགས་བྱུང་ལ་ད་དུང་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་རྒྱུས་ལོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཧོ་ལན་ནང་གནས་སྡོད་བསྟན་འཛིན་ཚེ་རིང་ལགས་ཀྱིས་ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཡིག་སློབ་སྦྱོང་བྱེད་བཞིན་འདུག། དབུ་མའི་ལམ་གྱི་སྲིད་བྱུས་ལ་རྒྱུས་ལོན་ཡོང་སླད་ང་འདིར་བཅར་བ་ཡིན། ལྷག་དོན་དུ་ད་རེས་ཚོགས་འདུའི་ཐོག་ས་ཕྱོགས་གང་ས་ནས་བོད་པའི་གཞོན་སྐྱེས་མང་པོ་ཞིག་ཕེབས་འདུག་པས་ཁོང་ཚོ་ཡི་བོད་མིའི་འཐབ་རྩོད་དང་འབྲེལ་བའི་བསམ་བློ་འཁྱེར་ཕྱོགས་སོགས་ཀྱི་ཐོག་གོ་བསྡུར་སྦྱང་བཤད་བྱུང་སོང་ལ། ལྷག་དོན་དུ་ང་ཚོའི་འཐབ་རྩོད་ནང་རང་བཙན་དང་དབུ་མ་གཉིས་ཀ་དགོས་རྒྱུ་གལ་ཆེ་ཡིན་པ་དྲན་གྱི་འདུག་ཅེས་གསུངས་བྱུང། གཞན་ཡང Strasbourg གྲོས་འཆར་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རང་བཞིན་ནུས་མེད་དུ་གསལ་བསྒྲགས་བསྐྱངས་པ་ནས་བཟུང་ཕྱི་ལོ་ཉིས་སྟོང་བརྒྱད་བར་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཞིབ་ཕྲའི་འགྲེལ་བརྗོད་གསར་པ་བཟོས་མེད་ཅིང་ཉིས་སྟོང་གཉིས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་དབར་འབྲེལ་མོལ་ཐེངས་བདུན་བྱས་ཡོད་པ་མ་ཟད་ཉིས་སྟོང་བརྒྱད་ལོར་འབྲེལ་མོལ་བདུན་པའི་སྐབས་རྒྱ་ནག་ཕྱོགས་ནས་བོད་མིའི་མངོན་འདོད་ཀྱི་རང་སྐྱོང་གི་གནས་བབ་གསལ་པོ་དགོས་ཞེས་བརྗོད་པ་ལྟར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་སུ་གསལ་བའི་མི་རིགས་ས་གནས་རང་སྐྱོང་གི་ཆ་རྐྱེན་རྣམས་བོད་རིགས་ཡོངས་ལ་དངོས་སུ་ལག་བསྟར་བྱེད་ཕྱོགས་ཀྱི་བསམ་འཆར་ཡིག་ཆ་ཞིག་ཕུལ་ཡོད་པ་དང་དེ་ནས་ཕྱི་ལོ་ཉིས་སྟོང་བཅུ་ལོར་འབྲེལ་མོལ་ཐེངས་དགུ་པའི་སྐབས་རྒྱ་ནག་གཞུང་ལ་སྤྲད་པའི་ཡིག་ཆ་དེ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་འགྲེལ་བརྗོད་གསར་ཤོས་དེ་ཆགས་ཡོད་པ་རེད། ད་བར་རྒྱལ་སྤྱིའི་ཚོགས་སྡེ་ཁག་དང་སྒྲིག་འཛུགས་གནད་ཡོད་མི་སྣ་སོགས་ཀྱིས་ཡིག་ཆ་འདི་ནི་ཧ་ཅང་གི་འོས་འཚམ་དང་ཁྲིམས་མཐུན་ཡིན་པའི་བསྔགས་བརྗོད་དང་རྒྱ་ནག་གཞུང་གིས་འདི་ལ་ངོས་ལེན་མ་བྱས་པར་སྐྱོན་བརྗོད་བྱས་པ་མ་ཟད། བོད་རྒྱ་གཉིས་དབར་འབྲེལ་མོལ་དགོས་པའི་ནན་སྐུལ་ཡང་ཞུས་མུས་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ། གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང། ཉི་ཧོང་ལ་བཅའ་བཞུགས་སྐུ་ཚབ་དོན་གཅོད་ཨ་ར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་རྒྱ་ནག་གཞུང་གི་རྒྱལ་ས་པེ་ཅིང་ནང་འདི་ལོའི་སྤྱི་ཟླ་བརྒྱད་པར་བོད་རིག་པའི་ཚོགས་འདུ་ཐེངས་བདུན་པ་སྐོང་ཚོགས་བྱེད་སྐབས་བོད་ཅེས་པའི་ཐ་སྙད་དེ་ཤིས་ཙང་ཞེས་རྒྱ་སྐད་ཐོག་འབོད་དགོས་པའི་བགྲོ་གླེང་བྱས་པ་དེ་ནི་བོད་ཀྱི་ངོ་བོ་དང་རིག་གཞུང་ལོ་རྒྱུས་བཅས་པ་རྩ་མེད་བཟོ་རྒྱུའི་ཐབས་ཇུས་ཤིག་ཡིན་ལུགས་རྩོམ་བྲིས་སྤེལ་བ་བརྒྱུད་ནས་འགྲེལ་བརྗོད་གནང་བ་དེའི་སྐོར་ཁོང་གི་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། དེ་རིང་ང་ཚོའི་ལས་རིམ་དེའི་ཐོག་ལ་ཡ་ད་ད་ལྟ་བོད་ཀྱི་ལོ་རྒྱུས་ཐོག་ལ་བོད་མི་ཚང་མ་ལོག་གི་ཨ་ནི་འཐབ་རྩོད་གནང་བྱས་དེ་ལ་ཡ་ད་འགྲེལ་བཤད་རྒྱབ་སྟངས་ཀྱི་ཐོག་ནས། བོད་འདི་གཙོ་བོ་ད་ལོ་རྒྱུས་ཀྱི་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཡིན་པ་དེ་འཐབ་རྩོད་གནང་བསྡད་ཀྱི་ཡོད་རེད་དེ་ཡིན་ནའི་རྒྱ་ནག་གིས་ད་ཉེ་བའི་ལོ་ཤས་ནང་ལོགས་ལ་གཅིག་དང་ནས་གཅིག་དྲིལ་བསྒྲགས་ཀྱི་ཐབས་ཇུས་ཐོག་ནས་ད་ཤུགས་ཆེ་རུ་བཏང་ཡང་ལྷག་པར་དུ། པེ་ཅིན་ནང་ལོགས་ཚོགས་པའི་རྒྱལ་སྤྱིའི་བོད་རིག་པའི་ཚོགས་འདུ་ཟེར་ཡ་ཐེངས་བདུན་པ་དེའི་ཐོག་ལ་ཡ་དམིགས་བཀར་གྱིས་ད་མཁས་པ་དང་དེ་འདྲ་ཅིག་བློ་མཐུན་གྱི་མི་སྣ་མང་པོ་ཞིག་ཚུར་སྐོང་ཚོགས་བྱས་བྱས་དེའི་ནང་ལ་བོད་ཟེར་ཡ་ཐ་སྙད་དེ་མེད་པ་བཟོ་ཡ་གི་ཐོག་ལ་ཡ་ད་ག་འདྲ་ཐབས་ཇུས་འཛིན་གི་འདུག་ཟེར་ཡ་གི་བཀའ་མོལ་ཤུགས་ཆེན་པོ་ཅིག། རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་གནས་ཚུལ་འདི་དོ་སྣང་མང་པོ་གནང་གི་འདུག་ལ་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་འདི་ཐོག་ལ་ཡ་རྒྱ་ནག་གཞུང་གི་ཐབས་ཇུས་འདི་འདྲ་ཅིག་འཛིན་གི་འདུག་བྱས་བྱས། གནས་ཚུལ་འདི་འདྲ་མང་པོ་ཅིག་སྤེལ་གནང་གི་འདུག་འདིའི་ཐོག་ལ་ད་ལྟ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨ་ར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས། རྩོམ། རྒྱས་པོ་ཞེ་པོ་ཅིག་བཏོན་གནང་ཤག་འདིའི་ཐོག་ལ་ད་ལྟ་བརྒྱུད་ལམ་ཁག་མང་པོ་ཅིག་གི་ནང་ལོགས་ལ་འདི་རྩོམ་འདི་ག་འདི་ལ་ཡ་ཐུགས་སྣང་དེ་གནང་གི་འདུག་དེ་རིང་ང་ཚོ་རྒྱ་ནག་གཞུང་གི་ཐབས་བྱུས་འདི་གོམ་པ་ག་འདྲ་སྤོ་གི་ཡོད་མེད་འདི་ལས་གཞི་མ་རྩ་སྣ་མང་གྲས་ག་འདྲ་སྒྲིག་གི་ཡོད་མེད་དེ་ཚོའི་སྐོར་ལ་ཡ་ཚེ་དབང་རྒྱལ་པོ་ལགས་ཐུགས་ཞིབ་གནང་ཡོད་ཙང་ང་ཚོ་དེ་རིང་བཀའ་འདྲི་ཞུ་ཡ་ཆེད་དུ་གདན་འདྲེན་ཞུས་ཡོད་ཉི་ཧོང་སྐུ་ཚབ་དོན་གཅོད་ཨ་ར་ཡ་ཚེ་དབང་རྒྱལ་པོ་ལགས་ང་ཚོའི་ལས་རིམ་ཐོག་ཕེབས་པ་ཐོག་མ་དེར་འཚམས་འདྲི་ཞུ་ཡ་དང།

བོད་རིག་པེ་ཅིན་རྒྱལ་སྤྱིའི་བོད་རིག་པའི་བགྲོ་གླེང་ཟེར་བ་དེ་ལུགས་སུ་བཙུགས་ཡོད་རེད། ད་འདིའི་ནང་ལོགས་ལ་སྤྱིར་བཏང་བལ་དེ་ཁོ་རང་ཚོས་ལབ་ཡས་བྱས་པ་རེད་ཟེར་ན་ཨ་ནི་ཕྱིའི་རྒྱལ་ཁབ་དང་ཨ་ནི་རྒྱ་ནག་རང་དང་བོད་རང་གི་བལ་དེ་མཁས་པ་ཁག་སུམ་བརྒྱ་ཉི་ཤུ་ཟིག་དང་ཨ་ནི་ཕྱི་ལོགས་ནས་བལ་དེ་བཞི་བཅུ་མི་སྣ་བཞི་བཅུ་ལྷག་ཟིག་སླེབས་ཡོད་ཟེར་གྱི་ཡོད་རེད་ད་འདིའི་ནང་ལོགས་ཁོ་རང་ཚོས་བསྟོད་ཡས་དེ་ཚོ་ཚང་མ་གཅིག་ཏུ་བསྟན་ཡོང་དུས་དང་པ་རྗེས་ལ་ཚགས་པར་ཁག་དང་བརྒྱུད་ལམ་ཁག་དང Global Times རེད་ཨ་ནི CGTN རེད། China Tibet Xinhua News ལ་བཏོན་ཡོང་དུས་རྩོམ་པ་པོ་མང་པོ་ཞིག་ལ་བགྲོ་གླེང་དེ་ག་རེ་བྱས་ཟེར་ན་བོད་པའི་གི་རིག་པའི་སྒང་ལ་དཔྱད་ཞིབ་ལས་ལྷག་པའི་ཀྱི་བོད་པའི་གི་མིང་འདི་ད་གོ་ནོར་ཤོར་ཟེར་འདུག་འདུག་བོད་ཟེར་མཁན་འདི་ཕལ་ཆེར་ཡོད་མ་རེད་དེ་ལས་བལྟས་ང་ཚོས་གི་བོད་འདི་གི་ཚབ་ལ Tibet ལབ་ཡས་འདི་གི་ཚབ་དེ་ལ་ཤིས་ཙང་ལབ་ཡས་དེ་བྱས་ན་གོ་ཐུབ་པ་ཞིག་དང་ཡག་ཆགས་གི་འདུག་ཟེར་བྱས་དེ་འདྲའི་བགྲོ་གླེང་ཤུགས་ཆེན་པོ་ཞིག་བྱས་པ་དང་མཉམ་པོ་ལ་ཨ་ནི་རྒྱ་ནག་ནང་ལོགས་ལ་ད་ལྟ་རྒྱལ་སྤྱིའི་ནང་ལོགས་ལ་བོད་གི་ནང་ལོགས་ལ་རྒྱ་ནག་གིས་ཨེ་ནི་བོད་བོད་ཀྱི་གཏན་འཇགས་སློབ་གྲྭ་འདི་བཙུགས་རྗེས་ཕྲུ་གུ་ཚོ་ལ་རིག་གཞུང་དང་སྐད་ཡིག་ཚང་མ་རྩ་མེད་བཟོས་གི་འདུག་ཟེར་ཡ་འདི་ཚོ་དྲི་བ་མང་པོ་བཞག་འདི་ཚོ་སྦད་དེ་ཁུངས་དག་པོ་ཡིན་མདོག་འདི་འདྲ་འགྲེལ་བཤད་བྱས་པ་འདུག་བྱས་ཡོད་རེད་ད་འདི་ཚོ་ཚང་མ་ག་རེ་རེད་ཟེར་ན། ཁོ་ཚོས་གི་ད་ངའི་དཔྱད་རྩོམ་དེ་ནང་བྲིས་པ་ནང་བཞིན་གི་རྒྱ་ནག་གཞུང་གི་ལབ་དགོས་ཡས་ཀྱི་ཅ་ལག་འདི་ཨེ་ནི་ཁོ་རང་ཚོ་ཐད་ཀར་ལབ་ཡས་དང་འདི་ཚོ་ལྷག་པའི་ཀྱི་ཨེ་ནི་མཁས་པ་འདི་འདྲས་ཀྱི་བགྲོ་གླེང་ནང་ལོགས་བླུགས་རྗེས་ཨེ་ནི་ཁོ་ཚོ་བེད་སྤྱོད་བྱས་བྱས་འགྲོ་ཡོད་རེད། ད་འདི་ན་ལྷག་པར་དུ་སྡུག་ཅག་དེ་ག་རེ་རེད་ཟེར་ན་ད་ལྟ་བར་དུ་ཁོང་ཚོས་ཀྱི་ལོ་བདུན་ཅུ་རིང་ག་ལ་བོད་དེ་ཨ་ནི་དབང་བསྒྱུར་བྱས་ཏེ་སྤྱི་དང་ཆེད་ཀྱི་ས་དང་མི་དང་དེ་ཚང་མ་ལ་དབང་བསྒྱུར་ཤུགས་ཆེན་པོ་ཞིག་བྱས་ཐུབ་ཡོད་རེད་ཟེར་ནས་ཡིན་ནའི་བོད་མི་ཀྱི་སེམས་དང་བོད་མི་ཀྱི་རང་དབང་གི་ནུས་པ་དང་བོད་མི་ཀྱི་ཅེ་ཀྱི་ངོ་བོ་དེ་ལ་ཁོང་ཚོས་དབང་བསྒྱུར་བྱས་ཐུབ་ཡོད་མ་རེད་ད་དེ་དབང་བསྒྱུར་བྱས་མ་ཐུབ་དུས་ཙམ་པ་ད་མཐའ་དོན་ག་རུ་ལ་སླེབས་ཡོད་ཟེར་ན་བོད་ཟེར་མཁན་མིང་ཁོ་རང་མེད་པ་བཟོ་ཡས་དང་གཅིག་དེ་ནས་བོད་སྐད་ཟེར་ཡས་དང་བོད་མི་རིགས་ཟེར་ཡས་དེ་མེད་པ་བཟོས་པ་རེད་ན Tibet དང Tibetan ལབ་ཡས་ཚིག་དེ་མེད་པ་བཟོས་པ་རེད་ན་ཟེར་བྱས་འདི་འདྲས་ཀྱི་སྲིད་ཇུས་ཅིག་རེད་དེ་སྲིད་ཇུས་དེ་ད་ལྟའི་ཉེ་ཆར་གི་ཁོ་ཚོས་ཀྱི་པེ་ཅིང་གི་མཁས་པའི་བགྲོ་གླེང་ཞེས་མིང་བཏགས་རྗེས་དེའི་ནང་ལོགས་ལ་ཨ་ནི་མཁས་པ་ཁག་དེ་འདྲས་མང་པོ་ཞིག་འདི་འདྲས་ཞིག་ལབ་ཀྱི་འདུག་ཟེར་ལབ་ད་ཡིན་ནའི་དེའི་རྗེས་དེ་ལ་ཨ་ནི་ང་ཚ་ང་རང་ཚོའི་འདི་ཡོད་ལ་ད་ལྟ་བར་དུ་ང་ཚོ་བོད་མིའི་སྒྲིག་འཛུགས་ཐོག་ནས་ཨ་ནི་རྒྱ་ནག་གི་ཡང་ཚ་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཁོ་ཚོའི་མཉམ་པོ་འབྲེལ་བ་བྱས་དེ་རེད་བོད་རྒྱའི་དཀའ་རྙོག་སེལ་ཡ་ཆེད་དུ་འཐབ་ཕྱོགས་གཅིག་གྱུར་ཐོག་ནས་ཡིན་པ་རེད་ན་དེའི་གི་བགྲོ་གླེང་དེའི་ཡག་པོ་ཅིག་བདག་པོ་བརྒྱབ་རྗེས་ཨེ་ད་མ་འོངས་པ་ལ་ཅིག་བོད་ཟེར་མཁན་དེ་མེད་པ་བཟོས་རྗེས་དེའི་ཚབ་ལ། TIBET Tibet ལབ་ཡས་དེ་མེད་པ་བཟོས་རྗེས་རྒྱ་ནག་གི་ཤིས་ཙང XIZANG དེ་བེད་སྤྱོད་བྱེད་དགོས་འདུག་ཟེར་བྱས་བླུགས་ཤག། ད་དེ་ལ་ང་ཚོས་གི་སྦད་དེ་གདོང་ལེན་ཤུགས་ཆེན་པོ་ཅིག་དང་ཨེ་ནི་རྒྱལ་སྤྱིའི་ཐོག་ནས་ཡིན་པ་རེད་ན་སྐད་འབོད་ཤུགས་ཆེན་པོ་མ་བརྒྱབ་པ་རེད་ན་ཁོང་ཚོས་དེ་ལག་བསྟར་བྱེད་རེད་དེ་ལག་བསྟར་བྱས་པ་རེད་ན་ག་རེ་ཆགས་གི་རེད་ཟེར་ན། བོད་ཟེར་མཁན་དེ་ཨིན་ཇིའི་ཐོག་ཚིག་ཐོག་ནས་སྦད་དེ་མེད་པ་ཆགས་འགྲོ་གི་རེད། འོ་དེ་འདྲ་ཆགས་ན་འགྲིག་གི་མི་འདུག་ད་བོད་ཀྱི་ཐོག་ལ་ལོ་རྒྱུས་ཐོག་ལ་ཡིན་པ་རེད་ན Tibet ལབ་ཡས་དེ་རྙིང་པ་ནས་ཡོད་ཅེས་པ་ཅིག་རེད། དེའི་བྱུང་ཁུངས་དེ་ག་འདྲས་ཆགས་ཡོད་ཟེར་ན Tibet དེ་སྔ་མོ་བོད་དེ་སོག་པོའི་ཐོག་ནས་ཡིན་པ་རེད་ན Tibet ཞེས་ལབ་ཀྱི་ཡོད་རེད། ཨ་དེ་ནས་ཨ་རབ་ཀྱི་ཁོང་ཚོས་ཡིན་ན Tubet ཞེས་ལབ་ཀྱི་ཡོད་རེད། རྒྱ་ནག་གི Tang ལོ་རྒྱུས་ཐོག་ནས་ཡིན་པ་རེད་ན Tang Dynasty སྐབས་དེ་ཡིན་པ་རེད་ན Tufan དང་ཨ་ནི Tubin ལབ་ཡས་དེ། དེ་འདྲ་ཆགས་དུས་དེ་ཚོ་ཚང་མ་ག་རེ་རེད་ཟེར་ན་བོད་པའི་གི་དེ་ཆགས་རེད་ཤིས་ཙང་ལབ་ཡས་དེ་ག་དུས་སླེབས་རེད་ཟེར་ན་དེ་ཆིང་རྒྱལ་རབས Manchu གི Dynasty སྐབས་དུ་དུས་རབས་བཅོ་བརྒྱད་བཅུ་དགུ་ནང་སླེབས་རྒྱུ་ཞིག་ཆགས་དུས་ཙམ་པ་བོད་ཟེར་མཁན་དེ་ཁུངས་དག་པ་ཞིག་ཡིན་པ་ཅིག་ང་ཚོས་གསལ་པོ་ཞིག་ལབ་བྱས་དེ་རྒྱ་ནག་ཐོག་ནས་ཡིན་པ་རེད་དེ་འདྲའི་འགྱུར་བ་བཏང་ཡག་གི་འཆར་གཞི་བྱེད་ཀྱི་ཡོད་པ་རེད་ན

Tibet Autonomous Region བོད་རང་སྐྱོང་ལྗོངས་འདིར་གོ་དགོས་ཀྱི་རེད། དེ་ནས་བོད་ཟེར་ཏེ་ཕྱི་ལོགས་ཀྱི་འཛམ་བུ་གླིང་གི་གོ་ཡ་འདི་ཏཱ་ལའི་རུ་ཚོགས་ཀྱི་གོ་ཡ་འདི་འདི་བོད་ཆེན་པོ་འདིར་གོ་དགོས་འདུག་ཟེར་གྱིན་ལབ་ཡོང་དུས་ཙམ་པ་ཁོ་ཚོས་ག་རེ་ཟེར་དགོས་རེད་ཟེར་ན། རྗེས་མ་བོད་ཟེར་མཁན་འདི་ཡོད་མ་རེད། ག་རེ་ཡོད་རེད་ཟེར་ན། བོད་རང་སྐྱོང་ལྗོངས་འདི་ཤིས་ཙང་རེད། འདི་རེད། ཞེས་ཁམས་ཨ་མདོ་དང་དེ་ཚོ་རེད་དེ་ཡོད་ཡོད་མ་རེད་དེ་ཚོ་བོད་ཞིང་ཆེན་བཞིའི་ནང་ལོགས་ཐིམ་བྱས་འདི་མཚོ་སྔོན་དང་སི་ཁྲོན་དང་ཀན་སུའུ་དང་ཡུན་ནན་ཕྱིས་སུ་ང་ཚོས་འདི་ལ་གདོང་ལེན་མང་པོ་མ་བྱས་ན་ག་རེ་ལབ་ཀྱི་རེད་ཟེར་ན། ད་ལྟའི་མི་རབས་འདིས་འདི་ལྟར་ག་ལ་ག་ཙམ་མགོ་ཚོས་ཀྱི་རེད་དེ་དེའི་རྗེས་གཞོན་སྐྱེས་མང་པོ་ཞིག་ཡར་སླེབས་པ་རེད་ན་བོད་ཟེར་མཁན་འདི་ཁོ་མི་འདུག་ཨཱ། དེ་བས་སྐད་ཡོད་ཀྱོག་ནི་རང་སྐྱོང་ལྗོངས་ཤིས་ཙང་ཅིག་རེད་ཤག་དེ་ནས་བོད་དེ་ཁ་ཤས་ཅིག་ནས་སྐད་དེ། མཚོ་སྔོན་ལ་འདུག་སི་ཁྲོན་ལ་འདུག་ཀན་སུའུ་ལ་འདུག་ཡུན་ནན་ལ་འདུག Tibet ལབ་ཡ་དེ་ག་པར་ཡོད་རེད། ཟེར་སར་ཅིག་ཆགས་འགྲོ་གི་རེད་གསུངས་པ་རེད། དེ་ན་འོ་འདི་མ་ཡོང་ཡའི་ཆེད་དུ་ལ།

ལྔ་རེ་ཉིས་སྟོང་ཉིས་སྟོང་ཉིས་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་བཅུ་བ་ནས་བྱས་གྲོང་ཁྱེར་བཀོད་པའི་ལས་བྱེད་ཁོ་རང་ཚོས་དང་པོ་འཆར་གཞི་དེ་ག་རེ་ལབ་པ་རེད་ཟེར་ན། ང་ཚོས་ཀྱི་གཞུང་འབྲེལ་ཡིག་ཆ་ཁག་དང་གསལ་བསྒྲགས་ཁག་ནང་ལོགས་ལ་བོད་ཟེར་མཁན་དེ་བོད་ཚིག་ཐ་སྙད་དེ་བེད་སྤྱོད་བྱེད་ཀྱི་མེད་ད། དེ་ཡིན་གཅིག་མིན་གཅིག་ཚང་མས་ཀྱིས། ཤིས་ཙང་ལབ་ཡ་དེ་བེད་སྤྱོད་བྱེད་དགོས་འདུག་ཟེར་དེ་ལབ་ཡོད། ད་དེ་བྱས་བྱས་ཡིན་ན་རྒྱལ་སྤྱིའི་ཐོག་ནས་རང་འཇགས་འགྲོ་བསྡད་ཀྱི་ཡོད་ཚོད་པ་ད་ད་ལྟའི་རྒྱ་ནག་སྲིད་གཞུང་གིས་ག་རེ་བྱེད་ཀྱི་ཡོད་ཟེར་ན་དེ་འདྲའི་མཁས་པའི་བགྲོ་གླེང་ཡིན་ཟེར་ལབ་བྱས་མིང་བཏགས་བྱས་མཁས་པ་དེ་ཚོས་ཀྱིས་འདི་ཟེར་ལབ་སོང་དེ་འདྲ་ཅིག་བཤད། དེའི་སྐབས་དེ་ལ་ང་ཚོས་ཀྱི

ཤུགས་ཆེར Global Times ཀྱིས་མང་ཆེ་བ་ད་ཤིས་ཙང་རང་བྲིས་བསྡད་ཡོད་རེད་རྒྱ་ནག་གི་གཞུང་འབྲེལ་གྱི་ཚགས་པར་དང་འདི་ཚོ་ཚང་མས་ཀྱིས་ཡིན་པར་བརྗོད་ད་འདི་མུ་མཐུད་ནས Global Times ཀྱིས་བྱེད་ཀྱི་ཡོད་པ་ནང་བཞིན་གྱི་ཤིས་ཙང་རང་བྲིས་དགོས་འདུག Tibet ལབ་ནས་འབྲི་རྒྱུ་མི་འདུག Tibet ལབ་ཡ་འདི་ཨ་ནི་རྒྱལ་སྤྱིའི་ཐོག་ནས་རེད་ཏཱ་ལའི་རུ་ཚོགས་ཐོག་ནས་ཨ་ནི་ཚུར་ང་ཚོ་ལ་གོ་ནོར་ཐེབས་ཡའི་ཆེད་དུ་བེད་སྤྱོད་བྱེད་རྒྱུ་ཅིག་རེད་ཟེར་བྱས་དེ་འདྲ་ལབ་ཀྱི་ཡོད་རེད་པ། དེ་ཚོ་ཁོ་ཚོས་ཀྱིས་ད་འདི་ཚགས་པར་ཁག་ནང་ལོགས་ལ་ད་མང་པོ་ཅིག་གི་དོད་ལན་ནང་ལོགས་འདི་ལ་འདི་འདི་འདྲ་ཅིག་ལབ་བསྡད་ཡོད་རེད Global Times ནང་ལབ་སུབ་ཅིག་འདི་བྱེད་ཀྱི་འདུག་ཞིན་ཧྭ་ཚོའི་ལག་ཆ་བེད་སྤྱོད་བྱེད་ཀྱི་འདུག་དེ་ཚོ་འདིའི་རིགས་འདི་མ་བྱུང་བ་བྱས་ཏེ་ད་འདི་འདི་ད་ནས་བཟུང་ཅིག་མུ་མཐུད་ཅིག་ང་ཚོས་བསྒྱུར་བ་བཏང་ན་ག་འདྲས་འདུག་ད་ལྟ་ཁོ་ཚོ་ཐག་གཅོད་བྱས་ཡོད་རེད་ས་ཐག་གཅོད་བྱས་ཡོད་མ་རེད་ཡིན་ན Global Times དང

ལྷག་པར་དུ་ད་ལྟ་ངའི་རྩོམ་འདི་པོ་ལ་ག་རེ་བྲིས་ཡོད་ཟེར་ན་ཁོ་རང་ཚོས་ལབ་ཡ་དེ་ག་རེ་ལབ་ཡོད་ཟེར་ན Tibet ཅེས་ལབ་པ་རེད་ཟེར་ན། ད་ལྟ་ཏཱ་ལའི་རུ་ཚོགས་ཀྱིས་ཨེ་ནི། བོད་ཆེན་པོ་ཟེར་ལབ་ཡ་ཅིག་ད་ལྟ་ང་ཚོས་འོ་འདི་ལ་གོ་དགོས་ཀྱི་རེད་དེ་བྱས་པ་རེད་ཟེར་ན་ཨེ་རྒྱལ་སྤྱིའི་ནང་ལ་དང་བོད་ནང་ལོགས་ལ་བལྟས་དེ་མགོ་རྙོག་ཤ་ཆགས་འགྲོ་འདུག་འདི་ཏག་ཏག་ཞིག་བསྡད་ཀྱི་མི་འདུག་ཟེར་ལབ་ཡོད་ཨ་ཡིན་ན་ཡང་ང་ཚོས་ཀྱིས་ད་ལྟ་བར་དུ་ཨེན་འཐབ་ཕྱོགས་གཅིག་གྱུར་ཐོག་ལབ་པའི་ཐད་བོད་དོན་དཀའ་རྙོག་སེལ་ཐུབ་ཐབས་ལ་སྐད་ཆ་བཤད་བསྡད་ཡོད་རེད། ཡིན་ནའི་ཐབས་སྐྱོ་བ་ཅིག་ལ་བོད་དོན་འདི་འཐབ་ཕྱོགས་གཅིག་གྱུར་གྱིས་ག་རེ་ཧ་གོ་ཡོད་མ་རེད་ཟེར་ན་བོད་ཟེར་མཁན་དེ་ཆོལ་ཁ་གསུམ་ནས་གྲུབ་པ་འདི་ཁོ་ཚོས་ཨ་མདོ་བོད་དེ་ཁས་ལེན་བྱེད་ཀྱི་ཡོད་མ་རེད། ཁོ་ཚོས་ད་དུང་དེ་ཤེས་བཞིན་དུ་ལ། ཧ་གོ་གི་མེད་མདོག་མདོག་བྱས་བྱས་ཨེན་ཤིས་ཙང་ལབ་ནས་བེད་སྤྱོད་བྱས་བསྡད་ཡོད་རེད། བོད་ཟེར་མཁན་འདི་དབུས་གཙང་བྱས་ཨ་མདོ་བྱས་ཁམས་དེ་ཆོལ་ཁ་གསུམ་ནས་གྲུབ་པའི་བོད་དེ་ཡིན། ཨེན་ང་ཚོས་ཀྱིས་ཉིས་སྟོང་བརྒྱད་ནང་ལོགས་ལ

བོད་ཀྱི་དཔེ་དེབ་ཨ་འདྲ་ད་ལྟ་རང་སྐྱོང་ལྗོངས་ལ་གོ་བ་གཅིག་པོ་གཅིག་ཏུ་བྱུང་ཡོད། དེའི་རྩོམ་པ་བོད་ཟེར་ཡས་དེ་དང Tibet ཟེར་ཡས་ཀྱི་མིང་ཐ་སྙད་འདི་ཤི་ཙང་ལས་སྔ་སྔོན་ལ་བྱུང་ཡོད་རེད། ལྷག་པར་དུ། འདི་ང་ཚོའི་འདི་ཡོ་རོབ་པ། ཨི་ཊ་ལི་ཡན་གྱི་ཨ་མདའ། མར་ཁོ་པོ་ལོ། ཁོ་རང་དཔེ་དེབ་གཉིས་རྒྱ་ནག་ཨེ་ཤི་ཡའི་ཁག་ལ་མང་པོ་སྐོར་ར་བརྒྱབ་འདི་འདྲ་བྱས་ཡོད་རེད། འདི་ནི་ཁོ་རང་གི་ཚིག་ནང་ལོགས་བེད་བོད་བརྗོད་དེ་ག་རེ་བྱས་ཟེར་ན་བོད་ཡོངས་ཆོལ་ཁ་གསུམ་འདི་ལ

འདིས་བོད་པེ་ཅིང་བོད་རིག་པའི་ཚོགས་འདུ་ཟེར་ལབ་པ་འདིའི་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་ཟེར་ལབ་པ་རེད་ཅེ་ན། ཏཱ་ལའི་རུ་ཚོགས་དང། ཨེ་ནི་སྔ་མོ་བོད་ཀྱི་ཞིང་བྲན་རིང་ལུགས་ཀྱི་གདོང་དམར། ཅིག། ཚང་མ་བས་དེ་ཕྱི་ལོགས་ལ་གསལ་པོ་རྒྱལ་སྤྱིའི་ནང་ལོགས་ལ་སེར། གསལ་བསྒྲགས་བྱེད་ཡས་དེ་ཅིག། དེ་ནས། ཅིག་གི་རྒྱ་ནག། དམར་ཤོག་སླེབས་རྗེས་བོད་ནང་བོད་བཅིངས་འགྲོལ་བཏང་བཏང་རྗེས་བོད་ནང་ཡར་རྒྱས་ག་རེ་བྱས་བཏང་ཡོད་མེད།

དེ་ནས་ཁོ་རང་ཚོས་བསྒྲགས་གཏམ་སྤེལ་ཡས་དང། ཨེ་ནི་དཀའ་ཡ་ཐབས་ཅིག་རེད། གཉིས་ནས་འདི་ག་རེ་རེད་ཟེར་ན་དཔེ་ལྟ་དངོས་གནས་བྱས་ན་མིང་དེ་དངོས་གནས་གཅིག་ག་རེ་ཟེར་དགོས་རེད་དེ་དབྱིན་ཇི་ནང་ལ་བསྒྱུར་བ་དེ་ནི་འདྲ་བོ་འདྲ་བོ་བྱས་ཡོད་རེད་ཨ་འདྲ་དེ། བོད་རིག་པའི་ཡང་དེ་སྤྱི་ཡོངས་འཛམ་བུ་གླིང་ནང་ལོགས་ལ་རྒྱལ་སྤྱིའི་བོད་རིག་པའི་མཐུན་ཚོགས་ལབ་ཡས་ཀྱི International Association for Tibet Studies ལབ་ཡས་ཀྱི་སྔོན་མ་འགོ་དང་པོ་དཔེ་ལྟ། England ལ་འགོ་བཙུགས་རྗེས་ད་ད་ལྟ་ཡིན་པ་རེད་ན་ཚ་ག་ཤེད་ཞིག་འདུག་བྱས་འགྲོ་བསྡད་ཀྱི་ཡོད་རེད། དེའི་ནང་ལོགས་ལ་ཡིན་པ་རེད་མང་ཆེ་བོད་པའི་གི་འཛམ་བུ་གླིང་རྒྱ་ནག་ནས་རེད་བོད་ནས་རེད་ཚང་མ་ནི་རྒྱལ་སྤྱིའི་ནང་ལོགས་ནས་བོད་རིག་པ་མཁས་པ་ཚོ་འཛོམས་རྗེས་སོ་སོའི་གི་ཅིག་དཔྱད་རྩོམ་འདི་ཚོ་བཀྲམ་ཡས་དང་རང་དབང་ཐོག་ནས་སྐད་ཆ་བཤད་གོ་སྐབས་བྱུང་ཡོད་རེད་ད་དེ་ལ་ཁ་གཏད་བྱེད་ཆེད་དུ་རྒྱ་ནག་གི་ཨེ་ནི་དེ་ཨ་འདྲ

གཅིག་པོའི་གཞི་ལུགས་གཅིག། ཆགས་ལུགས་རེད་ཟེར་གྱི་ལབ་ཀྱི་ཡོད། མཁས་པ་ཁག་མང་པོ་ཅིག་གིས་རྒྱ་ནག་གི་ཡང་དེ་མིང་བཏགས་ཡ་གྱི་རྒྱུ་མཚན་དེ་དཔེ་བཞག་ན་རྒྱ་ནག། ཨ་རུ་ན་ཅལ་གྱི་ས་ཆ་ནང་ལོགས་ལ་ཡིན་པ་རེད་ན་ས་ཆ་བཅོ་ལྔ་ཞིག་ལ་ཁོང་ཚོའི་གི་ཁོ་རང་ཚོས་མིང་བཏགས་བཞག་ཡོད་རེད། མིང་བཏགས་ནས་ལ་ད་ལྟ་བ་ད་ལྟ་དམིགས་བསལ་གང་ཡང་ཡོད་མ་རེད་དེ་ལ་ང་རྒྱ་ནག་རྒྱ་གར་གཞུང་ཐོག་ནས་ཡིན་པ་རེད་ན་ངོ་རྒོལ་ཤུགས་ཆེན་པོ་བྱས་ཡོད་དེ་ཡིན་ན་འདུག་སེ་བཞག་བཞག་པ་རེད་ན་རྗེས་རྗེས་ལ་ཁོང་ཚོའི་ལོ་འགའ་ཤས་ཕྱིན་པ་ཕྱིན་རྗེས་མ་ནས་ང་ཚོའི་འདི་འདི་གི་ལ་ང་ཚོའི་མིང་ཡོད་ཟེར་ཏེ་རྐང་པ་བཙུགས་འགུགས་སུ་ཡོད་རེད། ད་ད་ཉི་ཧོང་ནང་ལོགས་ལ་ཡིན་པ་རེད་ན་ད Senkaku Islands།

མིང་ལ་འདི་འདྲའི་འདི་འདྲའི་བྱས་ཡོད་པ་དང་ཡང་འདི་ལ་ང་ཚོས་ཀྱི་མཐའ་གཅིག་ཏུ་ངོ་རྒོལ་བྱས་ཏེ་པད་ད་གལ་ཆེན་པོ་བྱས་ན་ཉི་ཧོང་གཞུང་ནས་རེད་རྒྱ་གར་གཞུང་ནས་ཡིན་པ་རེད་ན་རྒྱ་ནག་གིས་ད་ལྟ་མིང་ལ་བསྒྱུར་བཅོས་དང་ཡང་འདི་ལ་བསྒྱུར་ནས་བྱས་ན་འགྲིག་གི་མ་རེད་ཟེར་འདུག་ལབ་པ་ཡིན་ན་ཁོང་ཚོས་ཀྱི་ད་ལྟ་མཁས་པ་ཅིག་གིས་ག་རྒྱ་ནག་ནང་ཁོ་རང་ཚོ་མཁས་པ་ཅིག་ལྷག་པར་དུ་འཐབ་བྱུས་གཅིག་གྱུར་གྱི་མི་ཞིག་གིས་ག་རེ་ལབ་ཡོད་ཟེར་ན། མིང་བསྒྱུར་བ་དང་ཡང་འདི་ཨེ་ནི་ང་ཚོའི་ཀྱི་མཉམ་འབྲེལ་རྒྱལ་ཚོགས་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་ག་ཚོད་རེད་ཅིག་ལ་བཀའ་འཁྲོལ་ཡོད་རེད་རྒྱ་ནག་གིས་ས་གནས་གཅིག་གི་མིང་འདི་ཚོ་རྒྱ་ནག་གི་སྐད་ཀྱི་ནང་ལོགས་ཕིན་ཡིན་ནང་ལ་བྲིས་པ་རེད་ན་འགྲིག་གི་རེད་ཟེར་ལབ་ཡོད་རེད། འདི་འགྲིག་གི་ཡོད་རེད་དེ། མིང་འདི། རྒྱ་ཡི་སྐད་འདི་ཡག་པོ་གོ་ཡ་ཆེད་དུ་ཕིན་ཡིན་གི་ཐོག་ནས་བེད་དེ་བསྒྱུར་ན་འགྲིག་གི་ཡོད་རེད་དེ། ཡིན་ནའི། བཙན་འཛུལ་བྱས་པའི་ས་ཆ་འདི་ལ་བཙན་འཛུལ་བྱེད་མཁན་འདི་གིས་བཙན་འཛུལ་བྱེད་སའི་གི་བཀའ་འདྲི་མེད་པའི་ཐོག་ནས་བྱས་ཏེ། སོ་སོ་རང་ཐག་གཅོད་བྱས་པས་ཏེ་མིང་འདི་འགྱུར་བ་བྱས་པ་རེད་ན་འགྲིག་གི་ཡོད་མ་རེད་ཟེར་དེ་གསལ་པོ་བཞག་རེད་དེ་ཡིན་ཙང་རྒྱ་ནག་གིས་ཡང་ད་བོད་ནང་ལོགས་ལ་མིང་འགྱུར་བ་བཏང་ཡ་དང་དེ་ཚང་མ་བྱས་པ་རེད་ན་དེ་བྱས་ཏེ་ཆོག་གི་ཡོད་མ་རེད་དེ་ལ་བྱས་ཏེ་མཐའ་གཅིག་ཏུ་ང་ཚོ་ཚང་མས་ཀྱིས་ངོ་རྒོལ་ཡ་བྱས་དགོས་ཡ་ཅིག་ཆགས་ཀྱི་ཡོད་པ་དེ་གསལ་པོ་བཞག་རེད་དང། ད་ལྟ་དེ་ལ་ཡང་ད་ལྟའི་དཔེར་ན་ཚོགས་འདུ་འདིའི་ཐོག་ནས་རྒྱ་ནག་གི་ཐབས་ཤེས་འདི་མཁས་པ་དང་ཉམས་ཞིབ་པ་ཚོས་ཀྱི་ཀླད་པའི་ནང་ལོགས་ལ་འདི་བོད་ཟེར་དུས་ཙམ་པ་ཞི་ཙང་ཅེས་ཕར་བསྒྱུར་བྱས་གང་ལྟར་བོད་ཀྱི་ལོ་རྒྱུས་འདི་མར་ཐར་ཐོར་སོར་བཟོ་ཡ་གི་འཆར་གཞི་བྱེད་ཀྱི་ཡོད་པ་འདི་ད་ད་ལྟ་ཉམས་ཞིབ་པ་མང་པོ་ཅིག་ད་ག་རང་གསུང་གི་ཡོད་རེད་བྱེད་དུས་ཙམ་པ་ད་དེ་ལ་ཡང་གདོང་ལེན་གནང་མཁན་ཚོས་ཀྱིས་ད་ལྟ་སྤྱིར་བཏང་དཔྱད་རྩོམ་འདི་འདྲ་བརྒྱུད་ནས་བརྒྱུད་བསྒྲགས་མང་པོ་ཞེ་པོ་ཅིག་ཡོང་བསྡད་ཀྱི་འདུག་ད་ཡིན་ནའི་ད་དུང

གལ་ཏེ་མང་པོ་ཞིག་འདྲི་གཅོད་བྱས་རྗེས་པའི་ཕྱིས་སུ་ད་ཁོང་ཚོས་ཀྱིས་ག་རེ་ག་རེ་བྱེད་འགོ་བཙུགས་ཡོད་ཟེར་ན། མིང་གི་ཐོག་ནས། ཐ་སྙད་ཀྱི་ཐོག་ནས་བྱས་ཏེ་ཨ་ནི། བཙན་འཛུལ་བྱས་ཏེ། ད་ནང་ལྟར Nomenclature Aggression ཞེས་པ་ཐ་སྙད་ཀྱི་ཀྱི་འདིར་བ་ཁ་སོགས་ལ་བཙན་འཛུལ་བ། མིང་གི་ལ། འདི་ང་ཚོའི་སྔོན་མ་ནས་མིང། ས་ཆ་འདི་ལ་བ་ང་ཚོའི་སྔོན་མ་ནས་མིང་ཡོད་འདི་འདིའི་ཐོག་ནས་ང་ཚོ་ལབ་དགོས་ཀྱི་ཡོད་ཟེར་ལབ་ཡོད་ཙང། ད་དེ་འདྲས་བྱས་པར་བྱས་ན་ཤུགས་ཆེན་པོ་ཞིག་ཕྱིན་པར་བྱས་ན་དཀའ་ངལ་དེ་ག་རེ་ཆགས་ཀྱི་རེད་ཟེར་ན་དེ་མ་དཔེ་དེ་རྒྱ་ནག་གིས་ག་རེ་བྱེད་སྲིད་གི་རེད་ཟེར་ན་དེ་རྒྱལ་སྤྱིའི་ནང་ལོགས་ལ་ཚང་མ་གནོན་ཤུགས་སྤྲད་བྱས Tibet ལབ་ཡ་དེ་བིང་མ་བྱས་པ་བྱས་ཞི་ཙང་ལབ་བྱས་བྱེད་སྲིད་པ་རེད། དེ་ལ་ཡིན་པར་བྱས་ན་ད་ང་ཚོས་ག་རེ་བྱེད་དགོས་རེད་ཟེར་ན་ང་ཚོའི་ཐོག་ནས་མུ་མཐུད་ནས Tibet ལབ་ཡ་དེ་རྒྱལ་སྤྱིའི་ནང་ལོགས་ལ་ལབ་དགོས་རེད་ང་རང་ཚོས་སྤྱིར་བཏང་ལ་བེད་སྤྱོད་བྱས་འགྲོ་གི་རེད་བོད་དེ་ག་རེ་ཡིན་ཆོལ་ཁ་གསུམ་ནས་གྲུབ་པའི་བོད་བོད་ཟེར་མཁན་དེ་དེ་འདྲས་ཅིག་ཡིན་པ་ཅེས་ང་ཚོས་གསལ་པོ་ཅིག་ལབ་དགོས་རེད་དེ་མ་ཟད་བོད་པའི་དེ་རྒྱལ་སྤྱིའི་ནང་ལོགས་ལ་ང་རང་ཚོའི་བོད་དོན་རྒྱབ་སྐྱོར་ཚོགས་པ་རེད་གྲོས་ཚོགས་འཐུས་མི་རེད་གཞུང་རེད་དེ་ཚོ་ཚང་མ་ཡིན་པར་ན་ད་ལྟ་རྒྱ་ནག་གི་སྲིད་ཇུས་འདི་འདྲས་སྤེལ་གྱི་ཡོད་པ་དེ་ལ་སྐུ་མཁྱེན་རྣམ་པ་ཚོ་ཡིན་པར་ན་མཐའ་གཅིག་ཏུ་ང་འགྲིག་གི་མ་རེད་ཅེས་གསུང་རོགས་གནང། ཨ་ནི་རྣམ་པ་ཚོས་ཡིན་པར་ན་མུ་མཐུད་བྱས Tibet ལབ་ཡ་དེ་བེད་སྤྱོད་བྱེད་རོགས་ཅེས་བོད་གང་ཡིན་ཟེར་ན Tibet ཟེར་མཁན་དེ་མིང་འདི་འདི་འདྲས་འདི་འདྲས་ཅེས་ལ་གོ་གི་ཡོད་རེད་ང་ཚོས་གིས་ད་ལྟ་རྒྱ་ནག་མཉམ་པོ་ལ་ནི་ཅེས་དབུ་མའི་ལམ་ཐོག་ནས་འབྲེལ་ལམ་ཞུས་བྱས་བོད་ཟེར་ལབ་ཡ་དེ་ང་ཚོས་གིས། བོད་ཀྱི་ཆ་ཤས་གཅིག་ལ་ལབ་གི་ཡོད་མ་རེད་ང་ཚོ་སུ་ལ་ལབ་ག་རེ་ལ་ལབ་ཡོད་ཟེར་ན་ཆོལ་ཁ་གསུམ་ནས་གྲུབ་པའི་བོད་འདི་ན་རང་སྲིད་རང་སྐྱོང་དགོས་ཀྱི་འདུག་ཟེར་གྱི་ལབ་ཡོད་རེད་དེ་ཡིན་དུས་ཙམ་པ་འདི་བོད་འདི་རྒྱ་ནག་གིས་མེད་པ་བཟོ་ཐབས་ཤིག་བྱེད་ཀྱི་ཡོད་པ་དེ་གསལ་པོ་ཅིག་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་ལབ་ཡས་རེད་མཁས་པ་ཁག་ལ་ལབ་ཡས་རེད་དེ་ག་རང་བགྲོ་གླེང་བྱས་ཡས་རེད་དེ་དཔེ་འོ་དེ་འདྲ་བྱས་ཡས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ལབ

དེ་ནི། ཁ་སང་གི་བོད་དེ་ད་ལྟའི་གི་ཡུཀ་རེན་རེད། ཁ་སང་གི་བོད་དེ་ང་རྒྱལ་སྤྱིའི་ཐོག་ནས་བདག་པོ་ཡག་པོ་མ་བརྒྱབ་པའི་རྐྱེན་གྱིས་རྒྱ་ནག་གིས་བཙན་འཛུལ་དེ་འདྲས་བྱས་བྱས་རྒྱ་ནག་སྟོབས་ཤུགས་དེ་འདྲས་ཆགས་ར་ཤི་ཡ་དང་དེ་ཚང་མ་ཁོང་ཚོས་ཚང་མ་གཅིག་བྱས་གཅིག་སྡུད་རིང་ལུགས་དེ་ཤུགས་ཆེན་པོ་ཞིག་ཆགས་ཡོད་རེད། གཅིག་སྡུད་རིང་པོ་རིང་ལུགས་དེ་ཤུགས་ཆེན་པོ་ཆགས་ཡོད་དུས་ཙམ་པ་རྒྱལ་སྤྱིའི་གི་དམངས་གཙོའི་གི་གཞུང་དང་འགྲོ་ལུགས་དེ་ཚོ་ལ་མཐོང་ཆུང་བྱས་བྱས་ད་ཡིན་ད་ཡིན་པར་ན་ར་ཤི་ཡ་གིས་བྱས་ཏེ་ཕྱིན་རྒྱ་ནག་གཉིས་པོ་མཉམ་འབྲེལ་བྱས་རྗེས་ད་ལྟའི་ཡུཀ་རེན་གྱི་གནས་སྟངས་དེ་ཆགས་བསྡད་རུང། ཡུཀ་རེན་དེ་ང་ཚོས་བདག་པོ་ཡག་པོ་ཞིག་མ་རྒྱག་པ་རེད་ན་ག་རེ་ཆགས་བསྡད་ཡོད་ཟེར་ན་དེ་ལ་ཡུཀ་རེན་གྱིས་འདི་ལ་དཔེ་བཞག་རྗེས་དེ་ནི་རྒྱ་ནག་ཐོག་ནས་བལྟས་ན་སྔ་མོ་ལས་ལྷག་གི་ཨ་ནི་ཐའེ་ཝན་དང་སན་ཁ་ཀོ་ཨའི་ལན་ལ་སྡིགས་ར་བོད་དེ་ཤུགས་ཆེ་རུ་ཕྱིན་འགྲོ། བྱས་ཙང། སྔ་མོ་ཁྱེད་ཅག་གིས་བོད་དེ་བདག་པོ་མ་རྒྱག་པའི་རྐྱེན་ཐོག་ནས་ད་ལྟ་ཡུཀ་རེན་དེ་བྱུང་བ་རེད་ད་ལྟ་ཡུཀ་རེན་དེ་ད་དུང་དེ་བདག་པོ་མ་རྒྱག་པ་རེད་བཞག་ན་ད་ཐའེ་ཝན་དང།

དེ་གིས་ང་ཚོའི་གི་འཛམ་བུ་གླིང་ཡོངས་ཀྱི་རང་དབང་ལ་སྡིགས་ར་སྐུལ་ཡས་ཅིག་དང་ཞེད་སྣང་བྱེད་ཡས་ཅིག་ཆགས་ཡོང་གི་རེད། འོ་འདི Injustice Anywhere Is a Justice འདི་ལ་བྲིས་པའི་འབོད་ཚིག་འདི་འོ་འདི་གི་ཕལ་ཆེར་ཤེས་ཀྱི་རེད་བ་འདི་དང Threat to Justice to Everywhere བྱས་ཙང། རང་དབང་མེད་སྐྱོར་ཅིག་ལ་ང་ཚོས་རྡོག་རོལ་བྱེད་སའི་ཡོད་པ་རེད་བཞག་ན་དེ་ལ་སྐད་རྒྱག་དགོས་གི་རེད་དེ་ཡིན་དུས་ཙམ་པ་ད་ལྟའི་གི་ཚོད་དེ་ལ་བོད་པའི་གི་གནས་སྟངས་ནང་ལོགས་ང་ཚོས་ཐབས་བཀོད་བྱ་ཤེས་ན།

ལྟ་བུ་ལ་ས་ཆ་གཞན་པ་ཅིག་ལ་ཡོང་སྲིད་པ་རེད་ཉི་ཧོང་ལ་ཡོང་སྲིད་རེད། ལབ་སྟེ་ད་དེང་སང་ཡིན་པར་ཆ་ན་ང་ཚོས་དེ་འདྲའི་ལབ་པའི་ཐོག་ནས་དཔེ་བཞག་ན་ཉི་ཧོང་གི་སྤྱི་ཚོགས་ཁག་རེད། དགོན་སྡེ་ཁག་རེད་ཚོགས་པ་ཁག་དེ་འདྲའི་ཐོག་ནས་བོད་ཀྱི་ཐོག་ནང་ལོགས་ལ་རྒྱ་ནག་གིས་གདུག་རྩུབ་བྱེད་པ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཟེར་ལབ་ཡ་གི་ཁོ་ཚོས་བསྒྲགས་གཏམ་སྤེལ་ཏེ་མང་པོ་ཞེ་པོ་ཅིག་འགོ་བཙུགས་བསྡད་ཡོད་རེད། དེ་ཡིན་དུས་ཙམ་པ་ང་ཚོས་ཚང་མས་ཀྱི་དེ་གཅིག་གལ། རྒྱལ་སྤྱིའི་ནང་ལོགས་ལ་ཡིན་པར་ཆ་ན་བོད་ལ་བྱུང་བའི་གནས་ཚུལ་འདི་བོད་གཅིག་པོ་མ་ཡིན་པར་དེ། ག་པར་རེད་བཞག་ནའང་བསྐྱར་དུ་བསྐྱར་ལོག་བརྒྱབ་སྲིད་པ་རེད་གང་ཡིན་ཟེར་ན་གཅིག་སྡུད་རིང་ལུགས་ཀྱི་མི་ཡིས་བསམ་བློ་གཏོང་སྟངས་དེ་རྒྱ་སྐྱེད་རིང་ལུགས་ཅིག་ཆགས་འགྲོ་གི་ཡོད་རེད་དེ་ང་ཚོའི་གི། ཀྱི་ཀྱི་རང་དབང་དང་དམངས་གཙོ་གི་གཞུང་གི་དེ་འདྲའི་བསམ་ཚུལ་འཁྱེར་བསྡད་མཁན་གྱི་རང་དབང་ལུང་པ་ལ་ཁོ། འཇིགས་སྐུལ་བྱེད་ཡས་ཀྱི་གནས་སྟངས་ཅིག་ཆགས་འགྲོ་གི་ཡོད་རེད་ལབ་དེ་གསལ་བོ་ཅིག

ཨེ། རྒྱལ་སྤྱིའི་ནང་ལོགས་ལ་ནི་དེ་ལ་བརྟེན་ནས་ངོ་རྒོལ་ཤུགས་ཆུང་ཆུང་ཞིག་འདུག་གང་ཡིན་ཟེར་ན་ཁོ་ཚོས་འདི་དངོས་ཡོད་གནས་ཚུལ་འདི་ཧ་གོ་གི་ཡོད་མ་རེད། དངོས་ཡོད་གནས་ཚུལ་དེ་བོད་ནང་ལོགས་ལ་བསླབ་གྲྭ་དེ་ས་ཆ་དེ་ཚོ་ཁ་གྲམ་བསྡད་ཡོད་པ་དང་ཨ་ནི་དེའི་ནང་སློབ་སྦྱོང་གནས་སྟངས་དེ་སྐྱོ་བོ་ཡོད་པ་དང་དེ་རྒྱ་ནག་གི་ཐོག་ནས་ཕན་ཐོགས་གང་ཐུབ་ཐུབ་ཡག་པོ་ཞིག་བྱེད་ཀྱི་ཡོད་པ་ཞིག་འགྲེལ་བཤད་ཤུགས་ཆེན་པོ་ཞིག་རྒྱབ་རྒྱབ་བསྡད་ཡོད་རེད་དེ་ཡིན་ཙམ་པ། ད་གཅིག་འདི་ཤུགས་ཆེན་པོ་ཅིག་འགྲེལ་བཤད་དེ་ཕྱི་ལོགས་ལ་ཐོན་པ་རེད་བཞག་ན། རྒྱལ་སྤྱིའི་མི་མང་པོ་ཞིག་བསམ་པ་ལ་ཨ་ཏི་འདི་རྒྱ་ནག་གིས་ལབ་ཡག་དེ་ཁག་མི་འདུག་དངོས་གནས་བསླབ་གྲྭ་ཟེར་ཡ་དེ་རྒྱག་དགོས་རེད་ད་ཟེར་དེ་ལྟར་དྲན་སྲིད་རོགས། ཡིན་ནའི་ད་ལྟའི་དེ་ལ་སྟབས་ལེགས་པ་ཞིག་ལ་ད་ལྟ་དེ་ཨ་རིའི་གི་ཡང་ད Tibet Action Institute ཁོ་རང་ཚོས་གི་དངོས་གནས་སྙན་ཐོ་ཡག་པོ་ཞིག་བཏོན་འདུག་བ་འདི Separated From Their Families Hidden From Their World ལབ་ཡ་ཅིག་ད་འདི་ང་ཚོས་ང་ཚོས་ཁོ་རང་ཚོར་ཆོག་མཆན་ཞུས་རྗེས་ང་ཚོས་ཉི་ཧོང་སྐད་ནང་ལ་ཕར་བསྒྱུར་ཡོད་ཉི་ཧོང་སྐད་ནང་བསྒྱུར་རྗེས་ང་ཚོས་འདིའི་སྐོར་ལ། སྤྱི་ཁྱབ་གྲོས་ཚོགས་འཐུས་མི་རེ་ཨ་ནི་ཡིན་མཁན་འགའ་ཤས་ཀྱིས་རེ་འདུན་འགྲེམས་སྤེལ་བྱས་བྱུང་ལ་དེབ་དེ་ཡང་ད་ང་ཚོས་མགྱོགས་པོ་གཅིག release བྱས་ཤིང་དེའི་ནང་ལོགས་ལ་གསལ་པོ་ཞུ་བཞག་རེད་སྤུ་གུ་ཚོས་དཀའ་ངལ་ག་འདྲས་འཕྲད་ཀྱི་ཡོད་མེད་དང་སྤུ་གུ་ས་ཡ་གཅིག་ལྷག་ཙམ་ཅིག་བཙོན་ཁང་གར་དེའི་བསླབ་གྲྭ་ག་པར་ག་པར་ཡོད་མེད་དང་ས་ཆ་དང་ཚང་མ་ད་དེའི་ནང་ལོགས་ལ་ད་ཉི་ཧོང་དང་འབྲེལ་བའི་གི་ག་རེ་ལབ་ཡོད་རེད་ཟེར་ངས་ཀྱང་དེ་དག་ལབ་ཡོད་སྤུ་གུ་ཚོས་ཨ་ནི་བསླབ་གྲྭ་དེ་འདྲའི་ནང་བླུགས་རྗེས་ཨ་ནི་ཁོ་ཚོས་གཅིག་ག་རེ་བྱེད་དགོས་དང་དུས་ཚོད་སྟོང་པ་ཡོད་སྐྱོར་ལབ་པ་དེ་ཡིན་གཅིག་མིན་གཅིག་གློག་བརྙན་ལྟ་འཇུག་གི་འདུག་བ།

དེ་མདོར་ན་བྲིས་ཞེས་ལབ་འདུག་བ་དེ་འདྲ་མང་པོ་ཞིག་གིས་རང་བཞིན་གྱིས་བོད་རྒྱ་དེ་འདྲའི་སྟོད་ཡུལ་འདི་ཙམ་པ་རྒྱ་ནག་ཅིག་གི་དེའི་སྤུ་གུ་ཨ་མདའ་རྒྱ་གར་ནང་ལོགས་ལ་བཙན་བྱོལ་ཡོང་མཁན་ཚོ་ཁོ་ཚོ interview ཞིག་རྒྱག་གི་འདུག་བསམ་པ་འདི་འདུག་བ་དེའི་ནང་ལོགས་ལ་ཁོ་ཚོ་ག་རེ་ལབ་འདུག་འདི་འདྲ་ཞིག་བསྟན་ཡོང་དུས་ཙམ་ན་དང་པོ་ད་དགུང་ནས་གསུམ་ཉི་ཧོང་མིས་མི་རིགས་སྲིད་གཉེར་དཔེ་སྡུག་ཅག་ཡིན་པ་ཞིག་དྲན་དྲན་གི་འདུག་ཟེར་བྱས་ད་འདི་ང་ཚོས་དེ་ཉི་ཧོང་མི་ཚོ་ཁོ་ཚོ་ལ་ལབ་གི་ཡོད་རེད་དེ་བོད་ནང་ལོགས་ལ་འདི་འདྲ་བྱེད་ཀྱི་ཡོད་རེད་དེ་འདི་དོ་སྣང་བྱེད་དགོས་དེ་རྣམ་པ་ཚོ་ག་རེ་ཟེར་ན་རྣམ་པ་ཚོས་སྐད་ཆ་དེ་གླེང་པར་བྱས་ན་ང་ཚོའི་མི་རིགས་ལ་རྒྱ་ང་ཚོ་གི་མི་རིགས་འདི་སྡུག་ཅག་ག་འདྲས་ཡིན་མིན་ཚང་མ་བསྟན་བྱས་སྤུ་གུ་ལ་འདི་འདྲས་བྱེད་ཀྱི་འདུག་ཟེར་འོ་འདི་ཚོའི་རིགས་འདི་ད་ཁོ་ཚོས་གི་འདི་བྱེད་དགོས་རྒྱུ་མཚན་དེ་གང་ཡིན་ཟེར་ན་ད་འདི་སྤུ་གུ་ཚོ་ལ་གཅིག་ནས་བལྟས་བལྟས་གཏན་འཇགས་སློབ་གྲྭ་ནང་བཞག་པར་ན་གཏན་འཇགས་སློབ་གྲྭ་འདི་གནས་སྟངས་འདི་ག་འདྲས་ཡོད་ཟེར་ན་འདི་ཁོར་ཡུག་ཁོ་རང་རྦད་དེ་རྒྱ་མིའི་གི་ཁོར་ཡུག་རེད་འདི་ནང་ལོགས་ལ་སངས་རྒྱས་ཀྱི་སྐུ་ཐང་འདྲ་བོ་དེ་ལ་བོད་པའི་གི་ཨེ་ནི་རི་མོ་གཅིག་གི། མཐུན་པ་སྤུན་བཞི་ཟེར་སོང་ལ་བོད་པའི་དར་ལྕོག་ཟེར་དང་རླུང་རྟ་དར་ལྕོག་ཟེར་སོང་ལ། དེ་འདྲའི་ཁྱོན་ནས་ཡོད་མ་རེད་ཁོར་ཡུག་ཁོ་རང་རྦད་དེ་རྒྱ་ནག་གི་ཁོར་ཡུག་ཅིག་བཟོས། དེའི་ནང་ལོགས་ལ་རྦད་དེ་ཨེ་ནི། གཅིག་གི། རྒྱ་ནག་དམར་ཤོག་གླེང་རིན་བཤད་བྱས་བོད་དང་རྒྱ་ནག་ཁོ་རང་ནང་ལོགས་ག་ཅིག་ཡར་རྒྱས་ག་ཚོད་ཕྱིན་ཡོད་མེད་དང་ཉི་ཧོང་མི་དེ་ཚོ་སྡུག་ཅག་ག་འདྲ་ཡོད་མེད་དང་དམག་ཐེངས་གཉིས་པའི་སྐབས་ལ། རྒྱ་མིའི་ཐོག་ནས་རྦད་དེ་ག་རེ་བྱས་ཡོད་མེད་དང། ཡང་ཡང་ཧྲལ་ཧྲིལ་བསྟན་བྱས། འདི་བྱེད་འདི་བྱེད་དུས་ཙམ་པ་ག་རེ་ཆགས་འདུག་ཟེར་ན། དེ་ཕྱི་ལོགས་དེ་ལ་ང་ཚོའི་བོད་པའི་གི་མིང་དང་དེ་ཚོ་ཚང་མ་མེད་པ་ཅིག་བཟོས། དེའི་སྐབས་དེར་དེའི་སྤུ་གུ་ཚང་མ་རྗེས་མ་ཆེན་པོ་ཅིག་ཆགས་ཡོང་དུས་ཙམ་པ་ག་རེ་གླེང་རྒྱུ་རེད་ཟེར་ན། རྒྱ་ནག་ཁོང་ཚོའི་གི་དམར་ཤོག་གིས་བླུགས་བཞག་པའི་གི་བསམ་བློ་དེ་གཅིག་པོ་ཅིག་ལུས་བྱས། ང་ཚོ་ལ་སྔོན་མ་བོད་ཡིག་ལ་ཡང་ཅི་ཐེབས་སོ་ཅི་ཁུ་འདུག་གོ་མི་འདུག Tibet ལབ་ཡས་དེ་མི་འདུག་སྔོན་མ་སྔོན་མ་དེ་ཅིག་མང་པོ་ཞིག་ལབ་བསྡད་དུས་རྦད་དེ་འདུག་མི་འདུག་ཅེས་ཧ་གོ་མི་རོགས་དེ་རྩ་བ་སྤུ་གུའི་གི་ཀླད་པའི་ནང་ལོགས་ནས་གང་ཅིའི་བོད་སྐད་ཟེར་ཡས་དང་བོད་པའི་གི་རིག་གཞུང་ཟེར་ཡས་དང་བོད་པའི་ཆོས་ཟེར་ཡས་དང་བོད་ཟེར་ཡས་ཐ་སྙད་དེ་མེད་པ་བཟོ་བའི་ཐབས་ཤེས་རང་འདུག་དེ་གཉིས་ཆར་འབྲེལ་བ་ཤུགས་ཆེན་པོ་ཡོད་རེད་བསམ་གྱི་འདུག་དེ་ལ་ང་ཚོས་གི། གོམ་པ་གལ་ཆེན་པོ་ཞིག་སྤོས་བྱས་རྦད་དེ་ངོ་རྒོལ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་ཟེར་བ་དང། ད་ལྟ་དེ་ལ་ཚང་ལ་ལྟ། ང་ཚོ་ལོ་ཉི་ཤུ་སུམ་ཅུ་ལ་ཡང་བརྟག་དཔྱད་བྱས་བྱས་བྱས་པ་བྱས་བྱས་ད་རྒྱ་ནག་གཞུང་གིས་ཐབས་ཇུས་ག་རེ་འཛིན་གྱི་ཡོད་མེད་འདི་སྒང་ལ་ཡང་རོབ་ཙམ་ཅིག་ད་གིན་འདུག་ཕྱི་མ་ཚོགས་འདུ་འགྲོ་བ་ཅི་ནང་བྱས་འདུག་འགྲེལ་བཤད་གནང་སོང་ད་མ་འོངས་པ་ལོ་བཅུ་བཅོ་ལྔ་ནང་ལོགས་ལ་རྒྱ་ནག་གཞུང་གི་ཐབས་ཇུས་ཀྱི།

རིང་ལུགས་ཁོ་རང་རྦད་དེ་ག་ཚོད་བསྡད་མ་བསྡད་དེ་ཐེ་ཚོམ་གྱི་རེད་ཟེར་གནང་ཡོད་རེད་གང་ཡིན་ཟེར་ན་རྦད་དེ་ད་ལྟ་ཞི་ཅིན་ཕིང་ཁོ་རང་ཡིན་པར་བྱས་ན་ཡང་ད ASEAN གྱི་ཚོགས་འདུ་དེ་ལ་འགྲོ་ཐུབ་ཡོད་མ་རེད་རྒྱ་ནག་རྒྱ་གར་ཡང་ད G20 ཚོགས་འདུ་དེ་ལ་འགྲོ་ཐུབ་ཡོད་མ་རེད་འགའ་ཤས་ཀྱིས་རྒྱ་རྒྱ་གར་ལ་དགའ་བོ་ཅིག་དེ་མཐུན་འབྲེལ་དེ་ཡག་པོ་མེད་དུས་ཙམ་པ་ཕྱིན་ཡོད་མ་རེད་ཟེར་ལབ་ཀྱི་རེད་དོན་དངོས་དེ་ག་རེད་ཟེར་ན་མང་པོ་ཞིག་ག་རེ་ལབ་ཀྱི་ཡོད་ཟེར་ན་རྒྱ་ནག་ནང་ལོགས་ད་ལྟ་དཔལ་འབྱོར་དང་དེ་འདྲའི་དང་དེའི་ཐོག་ནས་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད་ཞི་ཅིན་ཕིང་ཁོ་རང་ཡིན་པར་ན་ཡིན་པ་དེ་ཁོ་རང་གཅིག་པོ་ཅིག་ཕབ་སྐུ་དབང་ཆེན་པོ་བྱས་དེ་འདྲས་བསྡད་ཡོད་དེ་ཁོ་རང་ནང་མི་ཚང་མ་རྦད་དེ་ཕྱི་རྒྱལ་ལ་ཡོད་རེད་བ་ཁོ་རང་ཡིན་པར་ན་སེམས་སེམས་ལ་རྦད་དེ་ཞེད་སྣང་དང་དེ་འདྲའི་དཀའ་ངལ་ཅིག་ཡོད་རེད་དེ་ཚོ་དེ་འདྲས་ཀྱི་ཕྱི་ལོགས་ཕྱི་ལོགས་ལ་ཕྱིན་པར་ན་ནང་ལ་ག་རེ་བྱུང་ཡོད་མེད་ཧ་མ་གོ་བྱས་བརྟན་པོ་བྱེད་ཆེད་དུ་ཁོ་རང་ནང་ལ་ཕྱི་ལོགས་ལ་མ་ཕྱིན་པ་རེད་ཟེར་འདོད་ཀྱི་ཡོད་རེད་དེ་འདྲས་ཀྱི་གནས་སྟངས་ལ་བལྟས་པར་ན། ཅེས་གསལ། སྤྱི་བཏང་རང་ནི་བོད་ཀྱི་ལོ་རྒྱུས་ནང་བལྟས་པ་རེད་ན། གཅིག་སྡུད་རིང་ལུགས་དང་གནོན་ཤུགས་ཀྱི་རིང་ལུགས་འདི་ཚོ་ཡིན་པར་བྱས་ན་རྒྱུན་རིང་པོ་ཞིག་འཁྱོངས་ཀྱི་མ་རེད་ཟེར་ལ་ནི་གསལ་པོ་ཞེ་དྲག་རེད་དེ་འདི་ཚོ་འབའ་ང་ཚོའི་ཐོག་ནས་བལྟས་པར་དཔེ་མཚོན་འབའ་རྒྱལ་དམར་ཤོག་རིང་ལུགས་དེ་ག་ཚོད་བསྡད་མ་བསྡད་དེ་གས་ཆག་རེད། འདི་དམར་ཤོག་རིང་ལུགས་དེ་གས་སྲིད་པ་དེ་ཨ་ནི། ཁོ་དམངས་གཙོའི་རིང་ལུགས་ཆགས་པ་རེད་ན། རྒྱ་ནག་གི་དཀའ་ངལ་མང་པོ་ཞིག་སེལ་འགྲོ་བོད་དོན་དེ་སེལ་འགྲོ་བའི་རྗེས་ཅིག་རེད་འདི་ཡག་ཕྱོགས་ཀྱི་བསམ་བློ་གཅིག་རེད། ད་སྡུག་གི་ཕྱོགས་ནས་བསམ་བློ་བཏང་བ་རེད་འདི་ད་ཅི་ཁྱེད་རང་དྲི་བ་འདི་ག་ལས་སླེབས་པ་རེད་ན། རེད་ད་དེ་འདྲ་ཞིག་ནས་མུ་མཐུད་ནས་ཕྱིན་པ་རེད་ན་ད་ལྟ་བལྟས་ན་ཞི་ཅིང་པིང་ཁོ་རང་བལྟས་ན་ལོ་གཉིས་ཀྱི་ལྕམ་ལོ་ག་ཚ་ཚར་གཉིས་ཀྱི་དུས་ཡུན་དེ་རྫོགས་རྗེས་ཚར་གསུམ་པ་དེ་ཨུ་ཚུགས་བརྒྱབ་ནས་བསྡད་རེད་བ་ཚར་བཞི་པ་དེ་བསྡད་སྲིད་རེད་བ། དེ་འདྲ་བསྡད་པ་རེད་ན་ཁོང་གི་སྲིད་ཇུས་དེ་མུ་མཐུད་ནས་འདུག་ཕྱིན་པ་རེད་ན་རྒྱ་ནག་རང་ནང་ལོག་ལ་དཀའ་ངལ་ཤུགས་ཆེན་པོ་ཞིག་རེད་བོད་ནང་ལོག་ལ་ཡིན་པ་རེད་ན་ད་ལྟ་མང་ཆེ་གི་བོད་ཀྱི་ད་ལྟ་ལྷག་པར་དུ་རང་སྐྱོང་ལྗོངས་འདི་ཡིན་པ་རེད་ན་ཅིག་དམག་གི་ལུང་པའི་བཟོ་འདྲ་ཅིག། Police States། ལབ་ཡོད་རེད་དེ་སྐོར་སྲུང་སྒང་རྩ་ཁང་དེ་བཅས་དེ་འདྲའི་གནས་སྟངས་ཆགས་ཡོད་དུས་ཙམ་པ་བོད་པའི་གི་རིག་གཞུང་དང་བོད་པའི་སྐད་ཡིག་ཏུ་ཏུ་བོད་དེ་རྩ་མེད་བཟོས་ཏེ་ཆ་ཤས་དེ་གསལ་པོ་ཞེ་དྲག་རེད་ལྷག་པར་དུ་ཨ་ནི་ད་ཞི་ཅིང་པིང་ཁོ་ཚོའི་གི་ཆ་ཤས་ཅིག་མི་རིགས་གཅིག་སྐད་ཡིག་གཅིག་ལུང་པ་གཅིག་ལབ་བྱོས་རོགས་ད་འདི་རྒྱ་ནག་གི་དངོས་གནས་བྱས་ན་བཅའ་ཁྲིམས་ཁོ་རང་དང་ནོར་འགྲོ་གི་རེད་རྒྱ་ནག་བཅའ་ཁྲིམས་དེའི་པའི་ཐད་གྲངས་ཉུང་མི་རིགས་པའི་ཐད་སུ་ལྔ་བཅུ་ང་ལྔ་ནས་གྲུབ་པའི་གི་རྒྱལ་ཁབ་ཅིག་ཡིན་ཟེར་ལབ་གི་རེད་ད་མི་རིགས་གཅིག་ཟེར་དུས་ཙམ་པ་ཧན་གྱི་མི་རིགས་དེ་ཟེར་གི་རེད་རྒྱལ་ཁབ་གཅིག་ཟེར་ན་རྒྱ་མིའི་རྒྱལ་ཁབ་ཟེར་གི་རེད་སྐད་ཡིག་གཅིག་ཟེར་དུས་པ་རྒྱ་སྐད་དེ་ཟེར་གི་རེད་དེ་འདྲ་ཡིན་པར་བྱས་ན་ཨེ་གྲངས་ཉུང་མི་རིགས་དེ་ཚོ་གི་སྐད་ཡིག་དང་རིག་གཞུང་དང་དེ་ཚང་མ་ག་རེ་ཆགས་རེད་ཡིན་ན་ད་འདི། རྒྱ་ནག་གི་བཅའ་ཁྲིམས་ནང་དུ་ཡོད་བཞིན་དུ་ལ་རྒྱ་ནག་གི་ཨ་ནི་ད་དམར་ཤོག་ཚོགས་པས་ལག་ལེན་བསྟར་གི་མེད་དུས་ཙམ་པ་དེ་རྒྱ་ནག་མི་མང་གི་ཐོག་ནས་ཡིན་པར་བྱས་ན་དེ་གི་ལ་སྐད་འབོད་བྱེད་ཐུབ་གི་ཡོད་མ་རེད་གང་ཡིན་ཟེར་ན་ཁོ་མ་ཁོ་ཚོ་མནན་བཞག་ཡོད་དུས་ཙམ་པ་དེ་ནམ་ཞིག་ཨ་ནི་ད་རྒྱ་ནག་མི་མང་ཡིན་པར་བྱས་དཀའ་ངལ་འཕྲད་བསྡད་ཡོད་རེད་ཁོ་ཚོ་ལ་ཡང་དམངས་གཙོ་རིང་ལུགས་དགོས་རེད་དེ་ཉི་ཧོང་ལ་ཡིན་པར་བྱས་ན་རྒྱ་ནག་གི་དམངས་གཙོ་གི་ཆེད་དུ་ལ་འཐབ་རྩོད་བྱེད་མཁན་རྒྱ་མི་རིགས་མང་པོ་ཞེ་དྲག་ཡོད་རེད། ཁོ་རང་ཚོས་ཀྱི་བོད་དེ་ང་ཚོས་ཀྱི་བོད་པའི་ཀྱི་གནད་དོན་འདི་ལ་རྒྱབ་སྐྱོར་ཞེ་དྲག་བྱས་བསྡད་ཀྱི་ཡོད། དུས་ཙམ་པ་རྒྱ་མི་རྒྱ་མི་རིགས་ཁོ་རང་བོད་དེ་ཡག་པོ་ཞིག་ཡིན་ཡིན་པ་དང་དྲང་བདེན་ཞིག་ཡིན་བསྡད་པའི་སྒང་ལ་ཡིན་ན་ཡང། ད་ལྟའི་རྒྱ་མི་ཀྱི་དམར་ཤོག་ཀྱི་སྲིད་ཚོགས་པའི་ཀྱི་སྲིད་སྲིད་ཇུས་དེ་ངན་པ་ཞིག་དང་སྡུག་སྡུག་ཅག་ཞིག་དང་རྒྱ་སྐྱེད་རིང་ལུགས་ཞིག་ཡིན་པ་དེ་རྒྱ་མི་ལའང་ཕན་ཐོགས་གི་ཡོད་མ་རེད་རྒྱལ་སྤྱི་ལའང་ཕན་ཐོགས་གི་ཡོད་མ་རེད་འདི་ང་ཚོས་ཀྱི་ཚང་མ་ཅིག་ངོ་སྤྲོད་བྱེད་དགོས་ཡག་འདི་དཔེ་གལ་ཆེན་པོ་རེད། འོ་ལགས་སོ་ང་ཚོས་གོང་དུ་བཀའ་འདྲི་ཞུ་ས་དེ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨ་རྱ་ཚེ་དབང་རྒྱལ་པོ་ལགས་ཡིན། ཨ་རྱ་ཚེ་དབང་རྒྱལ་པོ་ལགས་དེ་སྔ་བོད་ཀྱི་སྲིད་བྱུས་ཉམས་ཞིབ་བསྟི་གནས་ཁང་གི་འགན་འཛིན་གནང་པ་དང་ད་ག་ནང་བཞིན། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་དྲུང་ཆེའི་ཐུགས་འགན་བཞེས་མྱོང་ཡོད་མཁན་ཞིག་ཀྱང་ཡིན་པ་རེད། ང་ཚོར་དུས་ཚོད་གནང་བར་ཐུགས་རྗེ་ཆེ། ལགས་ལགས་སོ་ཐུགས་རྗེ་ཆེ་གནང་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།